དེ་ནས་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ལ་རང་དབང་ལྡན་པའི་རྒྱལ་ཁབ་ཀྱི་ཤེས་ཡོན་གྱི་གནས་སྟངས་ལས་ལྷག་པ་ཞིག་ཡོད་པ་དེ་ནི་འབྲེལ་ཡོད་རྣམ་པའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པའི་སྐོར། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་ཀོ་ལེ་གྷལ་སམ་བྷོ་ཊ་སློབ་གྲྭ་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་མཛད་སྒོའི་ཐོག་གསུངས་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་དེང་རབས་འཕྲུལ་རིག་དྲ་རྒྱ་དང་མཉེན་ཆས་སོགས་བེད་སྤྱོད་བཏང་ནས་བོད་ནང་གི་བོད་མི་ཚོ་དམ་དྲག་དང་སྟངས་འཛིན་བྱེད་བཞིན་ཡོད་པའི་སྐོར་ལ་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ཆོས་སྐྱིད་ལགས་དང་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཁེ་ནེ་ཏྲའི་དབུས་གཞུང་ནས་གངས་ལྗོངས་ཆོས་ལྡན་གླིང་གི་འཛུགས་སྐྲུན་ཆེད་ཁེ་ནེ་ཏྲའི་སྒོར་མོ་ས་ཡ་གཅིག་དང་སྒོར་སྟོང་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་ཞལ་འདེབས་གནང་འདུག་ཞིབ་གསལ་ཁེ་ན་ཏྲ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
འདི་ཟླའི་ཚེས་བཅུ་བདུན་ཉིན་ཨོན་ཐའེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་ལོ་གསར་སྲུང་བརྩི་ཞུ་བའི་སྐབས་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཁེ་ན་ཏྲ་ཁྲིམས་དོན་བློན་ཆེན་གཞོན་པ་སྐུ་ཞབས James Maloney ལགས་ནས་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་གི་འཛུགས་སྐྲུན་སླད། ཁ་ན་ཏའི་དབུས་གཞུང་ནས Green and Inclusive Community Building Program གྱི་ཆ་ཤས་འོག་ཞལ་འདེབས་ཁེ་སྒོར་ས་ཡ་གཅིག་དང་སྒོར་སྟོང་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་གནང་ཡོད་པ་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།
རོགས་དངུལ་དེ་དག་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གོང་མས་རོགས་སྐྱོར་སྙན་ཞུ་རྒྱག་པ་དང་དེ་བཞིན་ད་ལྟའི་རྒྱུན་ལས་ནས་མཇུག་སྐྱོང་གནང་བ་བཅས་ལ་གཞིགས་ནས་རོགས་དངུལ་དེ་དག་གནང་བར་ཁ་ན་ད་གཞུང་དང་འབྲེལ་ཡོད་འཐུས་མི་རྣམས་ལ་ས་གནས་བོད་རིགས་མི་མང་དང་ཚོགས་པའི་རྒྱུན་ལས་རྣམས་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་ལང་ཀ་ལགས་ནས་འགྲེལ་བརྗོད་གནང། བྱུང། རོགས་དངུལ་དེ་དག་བརྒྱུད་རིང་མིན་ཟླ་བ་ཁ་ཤས་ནང་རེས་གཟའ་ཉི་མའི་བོད་ཀྱི་སྐད་ཡིག་འཛིན་གྲྭའི་འཛིན་ཁང་གསར་རྒྱག་གི་ལས་གཞི་དང་ཚོགས་པའི་ཐབ་གཉིས་པ་ཞིག་འཛུགས་སྐྲུན་གནང་ཐབས་དེ་བཞིན་སྤྱི་ཁང་གི་མདུན་སྒོ་བོད་པའི་ངོ་བོ་དང་མཐུན་པ་ཞིག་བསྐྲུན་ཐུབ་རྒྱུར་ལས་འཆར་ཡོད་པ་མུ་མཐུད་འགྲེལ་བརྗོད་གནང་བྱུང། ང་ཚོ་གངས་ལྗོངས་ཆོས་ལྡན་གླིང་ནང་ལོགས་ལ་ཡར་འཛིན་གྲྭ་མེད་པ་སོང་ཙང་གཟའ་མཇུག་སློབ་གྲྭ་ལ། ང་ཚོ་འཛིན་ཁང་རྒྱབ་ཡ་རེད། དེ་ནི་ང་ཚོ་གསོལ་ཐབ་གཅིག་གིས་འདང་གི་མི་འདུག་ད་ད་ལྟའི་ཆ་ལ། ལས་གཞི་མང་པོ་ཡིན་ཙང་ཨ་ནི་གསོལ་ཐབ་གཉིས་པ་རྒྱབ་ཡ་རེད། ཨ་དེ་ག་ནང་བཞིན་ང་ཚོ་མདུན་གྱི་ཁང་པ་ཆ་ཚང་གཅིག་བཟོ་ཡ་ལྷག་བསྡད་ཡོད་རེད། ཨ་འདི་གས་ཚང་མ་གཅིག་གིས་ང་ཚོ་གི་སྒྲུབ་ཐུབ་ཡ་ལ། འབད་བརྩོན་དང་རེ་བ་ཞུ་གི་ཡོད། ཡང་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཁེ་ན་ཌ་ཁྲིམས་དོན་བློན་ཆེན་སྐུ་ཞབས་ཨ་རི་ཝི་རཱ་ནི་ལགས་ནས་ཀྱང་གཅིག་མཚུངས་ཀྱིས་ལོ་གསར་ལ་འཚམས་འདྲི་ཞུས་གནང་བ་དང་ཆབས་ཅིག་ཁོང་ནས་བོད་དོན་དང་འབྲེལ་བའི་ཐོག་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་པ་སོགས་ཀྱི་གཏམ་བཤད་གནང་སོང། དེ་བཞིན་ཨོན་ཏའེ་རེའོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ལོ་གསར་ལ་འཚམས་འདྲི་གནང་བ་དང་ས་གནས་བོད་རིགས་གཞོན་སྐྱེས་ཚོས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ནང་དུ་གོ་སྐབས་དང་ཆ་ཤས་བླངས་ནས་བོད་པའི་འཐབ་རྩོད་རྒྱུན་གནས་དགོས་པ་གཏམ་བཤད་གནང་བ་སོགས་བྱུང་སོང། དེ་མིན་གནད་ཡོད་སྐུ་མགྲོན་དབུས་གྲོས་ཚོགས་ཀྱི་འཐུས་མི་དང་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི། ཁག་ཅིག་ནས་གཅིག་མཚུངས་ཀྱིས་ལོ་གསར་ལ་འཚམས་འདྲི་ཞུ་གནང་བ་དང་ཚོགས་པའི་ལས་དོན་དང་ས་གནས་མི་དམངས་ཀྱི་ལྷན་ཞུགས་གནང་ཕྱོགས་བཅས་ལ་ཡིད་རངས་གནང་བཞིན་ཡོད་གཏམ་བཤད་གནང་བ་སོགས་བྱུང་སོང། དེ་བཞིན་བོད་ཀྱི་སྐད་ཡིག་དང་རིག་གཞུང་འཛིན་གྲྭའི་སློབ་མ་དང་ལྷ་མོ་ཚོགས་པ་བཅས་བོད་པའི་རིག་གཞུང་གཞས་སྣ་འདྲ་མིན་གཟིགས་འབུལ་ཞུས་ནས་དགའ་སྤྲོའི་ངང་ནས་ལོ་གསར་སྲུང་བརྩི་བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་དུ་ཞུས་པ་བཞིན་ས་གནས་བོད་རིགས་མི་དམངས་གཅིག་སྟོང་མ་ཟིན་ལྷག་ཙམ་ཞིག། ལྷན་ཞུགས་གནང་འདུག་བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད།
ཉེ་ལམ་ཕྱི་ཚེས་བཅུ་བཞི་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ཁུལ་གྱི་ཉིས་བརྒྱ་ཉི་ཤུ་རྩ་བརྒྱད་ཞེས་པའི་ཞི་བདེ་སྤྱི་གླིང་དུ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་གོ་སྒྲིག་འོག་བོད་རང་དབང་གི་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་ཡོད་པ་རེད། བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་སུ་འདི་ག་རླུང་འཕྲིན་ཁང་ནས་ལས་འགུལ་དེའི་དབུ་འཛུགས་སྐབས་ཀྱི་གནས་ཚུལ་བཀའ་འདྲི་ཞུ་སྐབས་ཁོང་གིས་གསུང་ཡ་ལ། བདུན་ཕྲག་གཅིག་གི་གཟའ་ལྷག་པ་ལྟ་བུ་རེ་ཞིག་རྐང་འཁོར་དེ་གོ་སྒྲིག་གནང་གི་ཡོད་རེད། དེ་དམིགས་བསལ་ད་ལོ་ཆ་བཞག་ཡིན་ན་ཕྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་ནས་འགོ་ཚུགས་བྱས་ཚར་ལྔ། དེ་ནས་རྐང་འཁོར་འགྲོ་གི་ཡོད་རེད་ཨ་ནི་དེ་རྐང་འཁོར་དེ་དམིགས་བསལ་ཐོག་མ་འགོ་བཙུགས་པའི་སྐབས་དུ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཡུལ་སྐོར་སྤྲོ་འཆམ་དང་དེ་ནང་བཞིན་གྱི་རྒྱ་ནག་གི་སློབ་ཕྲུག་ཐེ་ཝན་ནང་ལ་ཡང་མང་པོ་ཞིག་ཡོང་གི་ཡོད་སོང་ཙང་ཁོང་ཚོ་ལ་ཡང་དམིགས་སུ་བཀར་བྱས་ནས་བོད་ནང་གི་ཁ་ཡོད་ལག་ཡོད་གནས་ཚུལ་དེ་གོ་རྟོགས་ཡོང་བའི་ཆེད་དུ་དེ་ནས་གོ་སྒྲིག་ཞུས་ཡོད་རེད་ད་ད་ལོ་ཆ་བཞག་ཡིན་ན་ཐེ་ཝན་གྱི་ནང་ལ་བོད་རང་དབང་རྐང་འཁོར་དེ་འགོ་བཙུགས་བྱས་ལོ་བཅུ་བཞི་འགྲོ་གི་ཡོད་རེད།
གོང་ཞུས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་གསུམ་བཅུའི་དུས་དྲན་བར་བདུན་རེའི་རེས་གཟའ་ལྷག་པ་ནམ་ཡིན་ལ་ཐའེ་ཝན་གྱི་གྲོང་ཁྱེར་ཆེ་ཁག་གསུམ་ནང་མུ་མཐུད་སྤེལ་གནང་འཆར་ཡོད་པ་དང། འདི་ཚེས་ཉི་ཤུ་གཅིག་དང་ཉི་ཤུ་བརྒྱད་དེ་བཞིན་ཟླ་བ་གསུམ་པའི་ཚེས་གཉིས་དང་དྲུག་བཅས་སོ་སོར་དེ་འབྲེལ་ལས་འགུལ་སྤེལ་གནང་འཆར་ཡོད་པའི་སྐོར་བཀྲ་ཤིས་ཚེ་རིང་ལགས་ཀྱིས་མུ་མཐུད་གསུངས་བྱུང།
བོད་རང་དབང་རྐང་འཁོར་དེ་ཐའེ་ཝན་ནང་ལ་ཡང་ད་ལོ་ཕྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་གྱི་ཞོགས་ཀའི་ཆུ་ཚོད་བཅུ་པའི་ཐོག་ལ་ཐེ་ཝན་གྲོས་ཚོགས་ལྷན་ཁང་མདུན་ལ་ཡང་སྐུ་མགྲོན་གཙོ་བོ་ཐེ་ཝན་གྲོས་ཚོགས་འཐུས་མི་དང། ཐེ་ཝན་གཞུང་འབྲེལ་མིན་པའི་ཚོགས་པའི་འགན་འཛིན། ཚང་མས་མཉམ་རུབ་ཐོག་ནས་གསར་འགོད་ལྷན་ཚོགས་བཙུགས་བྱས་དབུ་འཛུགས་གནང་ཡོད་རེད། བོད་རང་དབང་རྐང་འཁོར་དེ་སྤྱི་ཟླ་གསུམ་པའི་ཏ་རིག་བཅུ་བར་དུ། ཐེ་ཝན་གྱི། ཐའི་པེ་ལ་འགོ་བཙུགས་བྱས་ད་ག་ནང་བཞིན་གྱི་གྲོང་ཁྱེར། གཉིས་ལ། ཀའོ་ཞོང་དང་ཐའེ་ཙོང་ཟེར་དེར་ཕྱིན་ནས་ཨ་ནི་ད་ལན་གྱི་གཟའ་ལྷག་པ་སླེབས་ལ་ཉེ་བའི་ཕྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་གཅིག་གི་གཟའ་ལྷག་པ་དེ་ཆ་བཞག་ན་རྒྱལ་སྤྱིའི་གི་སྐད་ཡིག་ཉིན་མོ་ཆགས་ཡོད་པ་སོང་ཙང་ཨ་ནི་ཉིན་མོ་དེ་ལ་བོད་རང་དབང་གི་རྐང་འཁོར་ཡིན་པ་གཅིག་ལ་ཡང་དེ་གི་ནང་ལ་ལས་གཞི་དེ་ཨ་ནི་ལུང་པ་སོ་སོའི་དཔེར་ན་བོད་པ་བོད་སྐད་རྒྱབ་བྱས་ད་ག་ནང་བཞིན་གྱི་ག་ད་ཧོང་ཀོང་གི་ཧོང་ཀོང་སྐད་བྱས་ཨ་ནི་ཤར་ཏུར་ཀི་སྟན་ཁོ་རང་ཚོ་གི་སྐད་ཡིག་གི་ཐོག་ནས་གཏམ་བཤད་བྱེད་སྲོལ་ཡོད་རེད་ཨ་ནི་དེ་གི་ནང་ལ་ཡང་སྐུ་མགྲོན་ཤར་ཏུར་ཀི་སྟན་གི་ལས་འགུལ་པ་དང་ཧོང་ཀོང་གི་ལས་འགུལ་པ། བོད་པ་བྱས་དེ་འདྲའི་ཐོག་ནས་ཡང་དེ་འདྲའི་ལས་གཞི་ཞིག་སྤེལ་གྱི་ཡོད་རེད། གསུམ་པའི་ཏ་རིག་བཅུ་བར་དུ་ཡང་བོད་རང་དབང་རྐང་འཁོར་དེ་མུ་མཐུད་ནས་གནས་ཀྱི་རེད། བོད་རང་དབང་རྐང་འཁོར་དེ་ད་ཐེ་ཝན་ནང་ལ་སྐོར་བྱས་ལོ་བཅུ་བཞི་ཙམ་འགྲོ་གི་ཡོད་རེད་ཟེར་དེ་ཞུ་འདོད་བྱུང་སོང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་འདྲ་མིན་ནས་ཕེབས་པའི་ཕོ་མོ་རྒན་གཞོན་བདུན་ཅུ་དོན་གཉིས་ལ་དགེ་ཚུལ་གྱི་སྡོམ་པ་སྩལ་གནང་མཛད་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་བདུན་གྱི་ཉི་མ། རྒྱ་གར་དང་སོག་པོ་ཨུ་རུ་སུ་དང་ཨ་མི་རི་ཁ། ཡུ་རོབ་དང་ཝེ་ཏི་ནམ་སིང་ག་ཕོར་དང་བོད་བཅས་ནས་ཡིན་པ་གི་ཕོ་མོ་རྒན་གཞོན་བདུན་ཅུ་དོན་གཉིས་ལ་དགེ་ཚུལ་གྱི་སྡོམ་པ་སྩལ་གྲུབ་ཡོད་ཅིང། སྐབས་དེར་དགེ་ཚུལ་མ་གི་སྡོམ་པ་བཞེས་མཁན་རྒྱ་གར་བ་བུད་མེད་དགེ་རྒན་ཆེན་མོ་ཀ་བེ་རི་གྷིལ་ལགས་ནི། དབྱིན་ཇི་རྒྱལ་ཁབ་ཀྱི་ཁམ་བུ་རེ་ཇི་སློབ་ཆེན་ནས་འབུམ་རམས་པ་ཐོན་ཏེ། དབྱིན་ཡུལ་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རྒྱ་གར་ནང་བཅས་སུ་ཤེས་ཡོན་དང་འབྲེལ་བ་གི་ཕྱག་ལས་སྣ་མང་གནང་སྟེ།

མོ་རང་གིས་གོང་ས་མཆོག་གི་མདུན་ནས་དགེ་ཚུལ་མ་གི་སྡོམ་པ་བཞེས་རྒྱུ་བྱུང་བར་ཧ་ཅང་གིས་དགའ་ཚོར་ཆེན་པོ་དང་སྐལ་བ་བཟང་བོ་ལྡན་བྱུང་བ་མ་ཟད། གོ་སྐབས་འདི་འདྲ་ནི་སྐྱེ་བ་ནས་ཚེ་རབས་མང་བོར་ཐེངས་མ་རེ་འགའ་མ་གཏོགས་འཐོབ་ཁག་པོ་རེད། སོ་སོར་རྒྱ་གར་བ་ཟིག་ཡིན་པ་གི་ངོས་ནས་གོང་ས་མཆོག་གིས་ནམ་རྒྱུན་བཀའ་ཕེབས་པ་བཞིན། མགོན་པོ་ཀླུ་སྒྲུབ་ཀྱིས་མཚོན་ནཱ་ལེན་དྲ་གི་པཎ་གྲུབ་རྣམས་ནི་རྒྱ་གར་བ་གཞི་གཅིག་ཡིན་པ་རེད་དེ། དེང་རབས་ཀྱི་དུས་འདིར་ང་ཚོ་ག་ལེར་གཉིད་སད་པ་དེ་ཅུང་ཟད་འགོར་འགྱངས་ཕྱིན་ཡོད་ནའང། ད་ཆར་རྒྱ་གར་བ་མང་བོའི་ནང་སེམས་ཀྱི་འགྱུར་བ་ལ་དོ་སྣང་ཆེན་པོ་ཡོང་རེ་ཡོད་པ་གི་སློབ་སྦྱོང་ནི་ནང་པའི་ཆོས་ཀྱི་རྩ་བ་ཡིན་པ་གི་མིར། ང་རང་གི་རེ་བར་བོད་མི་རིགས་དང་གོང་ས་མཆོག་གི་སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ཆོས་ཚུལ་འདི། འཛམ་གླིང་གང་སར་ཁྱབ་པ་དང་འཛིན་སྐྱོང་སྤེལ་གསུམ་གནང་བ་གི་ཕྱག་རྗེས་དེ། མི་ཉམས་རྒྱུན་འཛིན་བྱེད་པར་རྒྱ་གར་བ་ཚོར་ཡང་འགན་འཁུར་ཆེན་པོ་ཡོད་པར་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ཡང་ཨ་མི་རི་ཁ་ནས་ཡིན་པ་བོད་རིགས་བསྟན་འཛིན་ཆོས་མཚོ་ལགས་ནས། སོ་སོར་གོང་ས་མཆོག་ལ་ཡིད་ཆེས་བརྟན་པོ་དང་ཁོང་གི་རྗེས་སུ་འཇུག་རྒྱུར་འདུན་པ་རྩེ་གཅིག་ཏུ་ཡོད་པས། དགེ་ཚུལ་གྱི་སྡོམ་པ་ཐོབ་པར་ཧ་ཅང་སྐྱིད་པོ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། བསམ་བློ་མང་པོ་བཏང་གི་མིན་ན་ཁ་ཅིག་ང་ཧ་གོ་ཡ་ང་ང་རང་རྒྱལ་བ་རིན་པོ་ཆེ་ལ trust བྱས་ཡོད་ར་ཨ་ནི trustworthy ཧོན་ཆི་རེད་ང་ཡི་འདི་ཆི་ཡོད་ཨ་ཨ་ནི་འདི་ང་འདོད་པ་རེད་ང་སུ་གང་ཅིག་ལ་ཡི་མི་འདུག་ཆི་ཆི་ང་འདི་རང་བསམ་སི་ད་མི་ཟེ་འདི་རང་ཀྱ་ངི་ཆི་ཡི་འདུག།
ཨུ་རུ་སུའི་ཁལ་མིག་ནས་ཡིན་པ་སོག་རིགས་བསྟན་འཛིན་ཀུན་མཁྱེན་ལགས་ནས་དགེ་ཚུལ་གྱི་སྡོམ་པ་ཐོབ་པར་ཧ་ཅང་སྐྱིད་པོ་དང། གོང་ས་མཆོག་བཀའ་དྲིན་ཆེན་པོར་ཚོར་བ་མ་ཟད། སེམས་ཅན་ཐམས་ཅད་ཀྱི་དོན་དུ་ནང་བའི་བསྟན་པ་དར་ཁྱབ་གནང་རྒྱུ་གི་འགན་འཁུར་འདོད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་ནས་ནད་ཀྱི་འགན་འཁུར་དེ་འདི་རེད་དེ་ནང་ཆོས་འཕེལ་ཡ་ཡི་ཆེད་དུ་ཡང་ན་སེམས་ཅན་ཐམས་ཅད་ཡི་ཆེད་དུ་ཡང། ཡང་འཇར་མན་ནས་ཡིན་པའི་རྒྱལ་བསྟན་འཇིགས་བྲལ་ལགས་ནས་མི་ཚེའི་ནང་ཐུན་མོང་མ་ཡིན་པ་གི་གོ་སྐབས་འདི་ཐང་མ་གཅིག་མ་གཏོགས་མེད་པ་དང། འདུལ་ཁྲིམས་མ་སྲུང་ན་གྲྭ་པ་བྱེད་མི་ཐུབ་པ་དང་དགེ་འདུན་གྱི་སྡེ་ཡང་མེད་པས་སྡོམ་པ་ལེན་རྒྱུ་ནི་ཧ་ཅང་གལ་ཆེན་དང་སོ་སོ་སྐལ་བ་དང་ལྡན་པར་ཚོར་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་ང་ཚོའི་གཞི། རེད་བ། དེ་གྲྭ་པའི་ཚེ་གི་གཞི་དེ་གྲྭ་པ་མེད་ན། གྲྭ་པ་མ་བྱས་ན། འདུལ་བ་མེད་ན་གྲྭ་པ་མིན། བྱས་ཙང་དེ་ཚང་མ་ཡོད་མ་རེད། ཁྱེད་རང་གི་དགེ་འདུན་ཡོད་མ་རེད། དེ། གཞི་ཡོད་མ་རེད་ཁ་ལག་ཡོད་མ་རེད་སྨོན་ལམ་མཉམ་དུ་རྒྱབ་ཡོད་མ་རེད། དེ་ཕོངས་བྱས་ཙང་གལ་གལ་གལ་ཆེན་པོ་རེད་རེད་བ་ཚང་མ་ཁྱོབ། རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ནས་དགེ་ཚུལ་གྱི་སྡོམ་པ་གི་སྔོན་འགྲོ་ལ་རབ་བྱུང་དང་དགེ་བསྙེན་སྒྲུབ་པ་སོགས་གནང་དགོས་པ་སྟེ། ནང་བའི་ལུང་རྟོགས་ཀྱི་བསྟན་པ་རིན་པོ་ཆེའི་ཉམས་ལེན་དང་འཛིན་སྐྱོང་གནང་བར་རྨང་གཞི་གལ་ཆེན་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ནང་པ་སངས་རྒྱས་པའི་བསྟན་པ་དེ་ནི། རྟོགས་པའི་བསྟན་པ་བསླབ་གསུམ་གྱི་ཉམས་ལེན་དང། ལུང་གི་བསྟན་པ་དེ་སྡེ་སྣོད་གསུམ་ལ་འཆད་ཉན་བྱེད་ཆེད་དུ་གསལ་འགྲེལ་ཡིན་དུས། བསླབ་པ་གསུམ་ཚུལ་ཁྲིམས་ཀྱི་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་ཤེས་རབ་ཀྱི་བསླབ་པ་དེའི་ནང་ནས་ཚུལ་ཁྲིམས་ཀྱི་བསླབ་པ་དེ། དགེ་ཚུལ་སློང་གི་སྡོམ་པ་ནི་ཇི་སྙེད་དུ་རྨང་གཞི་འདི་སྐད་དུ་གསུངས་ཨ་དེའི་སྒང་ལ་བྱང་ཆུབ་སེམས་དཔའི་སྡོམ་པ་སྔགས་ཀྱི་སྡོམ་པ་དང་བཅས་པ་བྱུང་ན། ཨ་ནི་དེའི་རྟོགས་པའི་བསྟན་པ་ཁྱད་པར་ཅན་རང་རྒྱུད་ལ་འཛིན་པའི་ཚུལ་ཨ་ཅི་དང་དེ་ཚུལ་བཞིན་དུ་ཉམས་ལེན་བྱས་ནས་མི་གཞན་དག་ལ་བཤད་པ་ཡིན་ན། ཨ་ནི་གཞན་ལ་ཡང། ཨ་ནི་བསླབ་སྟོན་རྣམ་པར་དག་པ་གཅིག་སངས་རྒྱས་ཀྱི་བསྟན་པ་མུ་མཐུད་ནས་འཛིན་ཐུབ་ཡག་གི་གནད་འགག་ཆེན་པོ་གཅིག་ཡོད་རེད། བྱས་ཙང། དགེ་ཚུལ་སློང། དགེ་ཚུལ་གྱི་སྡོམ་པ་དེ་དཔེ་གལ་ཆེན་པོ་གཅིག་ཐོག་མར་གལ་ཆེ་བ་དེ་ཆགས་ཏེ།
སྔ་མོ་བོད་ཡིག་ནང་བསྒྱུར་བའི་ཁ་ཆེ་གི་སློབ་དཔོན་དགེ་འདུན་བཟང་པོ་གིས་མཛད་པར་གྲགས་པ། འཕགས་པ་གཞི་ཐམས་ཅད་ཡོད་པར་སྨྲ་བ་གི་དགེ་ཚུལ་གྱི་ཚིག་ལེའུར་བྱས་པ་ལྔ་བཅུ་པ་ཞེས་པ་གི་ནང། ནང་བའི་དགེ་ཚུལ་གྱི་སྡོམ་པ་བླངས་ཟིན་པ་རྣམས་ཀྱིས་སྤང་བྱ་རྩ་བ་བཞི་དང། བླང་འདས་སུམ་ཅུ་སོ་དྲུག་གི་ཉེས་པ། ཕྱོགས་མཐུན་གྱི་ཉེས་པ་སོ་སོ་གསལ་པོར་མཁྱེན་པ་གི་སྒོ་ནས་སྡོམ་པ་སྲུང་དགོས་པ་འཁོད་ཡོད་པ་རེད། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་བདེ་ཚན་ནས་དེ་རིང་གི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་རྣམས་གཉིས་གཟའ་མཇུག་ཏུ་མཇལ་འཕྲད་གནང་བའི་སྐབས་བོད་ནང་དུ་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་མཚམས་འཇོག་བྱ་དགོས་པ་སོགས་གནད་དོན་ཁག་གསུམ་གྱི་ཐོག་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་དཔོན་རིགས་ལ་གནོན་ཤུགས་སྤྲོད་དགོས་པའི་ཐད་དབྱིན་ཡུལ་ནང་ཡོད་པའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཅིག་གིས་དབྱིན་ཇིའི་ཕྱི་སྲིད་ལས་ཁུངས་སུ་མཉམ་འབྲེལ་གྱི་ཞུ་ཡིག་ཕུལ་བའི་ནང་འབོད་སྐུལ་ཞུས་འདུག། དེ་ཡང་དབྱིན་ཡུལ་ནང་རྟེན་གཞི་བྱས་པའི་བོད་རང་དབང་ཚོགས་པ་དང་དབྱིན་ཡུལ་བོད་རིགས་ཚོགས་པ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཚོགས་པ་བཅས་མཉམ་འབྲེལ་གྱིས་འབོད་སྐུལ་གྱི་ཞུ་ཡིག་ཅིག་དབྱིན་ཇིའི་ཕྱི་སྲིད་དྲུང་ཆེ David Cameron། གྱི་མཚན་ཐོག་ཏུ་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཕྱི་སྲིད་ལས་ཁུངས་སུ་ཕུལ་ཡོད་ཅིང། དེང་སྐབས་བོད་ནང་དུ་མི་སེར་སྤེལ་བའི་གཏན་འཇགས་སློབ་གྲྭ་གཉེར་བཞིན་པ་མཚམས་འཇོག་དགོས་པ་དང། བོད་མིའི་ཆོས་དད་རང་དབང་ལ་བརྩི་འཇོག་བྱེད་དགོས་པ། བོད་ཀྱི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་གཏོང་དགོས་པ་བཅས་དོན་ཚན་གསུམ་གྱི་ཐོག་ཕྱི་སྲིད་དྲུང་ཆེ Cameron མཆོག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ་གླེང་སློང་བྱེད་དགོས་པའི་འབོད་སྐུལ་ཞུས་ཡོད་པ། འབྲེལ་ཡོད་བོད་རང་དབང་ཚོགས་པའི་ཞུ་གཏུག་འགན་འཁུར་བ་བསྟན་འཛིན་ཀུན་དགའ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྩ་བའི་འདི་ཕྱི་སྲིད་ལས་ཁུངས་ཁོ་ཚོའི་གི Reaction དེ་ཚོ་ལམ་སང་གནང་གི་མ་རེད་ལ། རྩ་བའི་ང་ཚོའི་གི་ད་རེ་བ་ག་རེ་ལབ་ན། ད David Cameron ད་རེས་གཞུང་འབྲེལ་གི་ངོ་བོ་ཐོག་ནས་ད་ཕྱི་སྲིད་དྲུང་ཆེའི་ངོ་བོ་ཐོག་ནས། Wang Yi ཐེངས་དང་པོ་དེ་མཇལ་འཕྲད་གནང་གི་ཡོད་དུས་ཙང་ནས་ད Hong Kong གི་གནད་དོན་ད་ཁོ་རང་གི་གསུང་གི་རེད་བསམ་གི་འདུག་དེའི་མཉམ་དུ་ལ་ཡ། ཤར་ཏུར་ཀིས་ཐན་དང་དེ་ནང་བཞིན་བོད་གི་གནད་དོན་དེ་ནི། གླེང་སློང། གནང་དགོས་འདུག་ལབ་བྱས་ནི་ད་ང་རང་ཚོ་གི་རེ་བ་ཞུ་དགོས་རེ་བའི་ཞུ་སྐུལ་དེ་འོ་དེ་འདྲའི་འདྲ་བོ་ཅིག་རེད། ཨ་ནི་ནམ་རྒྱུན་འགྲོ་སྟངས་འདྲ་བོ་ཅིག་བྱེད་པ་ར་བྱེད་ན། ཕལ་ཆེར་བདུན་ཕྲག་གསུམ་བཞི། དེ་འདྲའི་གི་རྗེས་ལ་ཨ་ནི། ལན་འདྲ་བོ་ཅིག་འབྱོར་ཡོང་གི་རེད་ཁྱེད་རང་ཡི་གེ་འདི་ཚོ་འབྱོར་སོང་ལབ་པའི་འདྲ་བོ་དེ་འདྲའི་ལན་ཅིག། དབྱིན་ཇི་ནང་ལ་ཡིན་ན Generic Response གསུང་གི་རེད་འོ་དེ་འདྲའི་འདྲ་བོ་ཅིག་འབྱོར་ཡོང་གི་རེད་དེ་མ་གཞི་རྩ་བའི། ད་ལམ་སང Reaction ལབ་ཡག་དེ་འདྲས་ཡོང་གི་མ་རེད། ཨ་ནི་ད་ང་ཚོ་གི་ཞུ་སྐུལ་འདི་ད་ནུས་པ་ཐོན་ཡོད་མེད་དང་འདི་འདྲས་ཀྱི་སྐོར་ལ་ང་ཚོ་ག་དུས་ཤེས་ཀྱི་རེད་ལབ་ན་ད་ཁོ་གཉིས་ནི་མཇལ་འཕྲད་གནང་ཚར་བའི་རྗེས་ལ་ཡ་ཨ་ནི་ད་ཅིག་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་དབྱིན་ཇི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས Statement གང་འདྲ་སྟོན་གི་འདུག་བལྟ་ཡ་རེད་ཨ་ནི་དེའི་ནང་ལོགས་ལ་བོད་ཀྱི་གནད་དོན་འདི་ཡོད་ན་ཨ་ནི་ཡག་པོ་རེད་བསམ་གི་འདུག། བོད་དོན་ཚོགས་པ་ཁག་གིས་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་མཆོག་ལ་ཕུལ་བའི་ཞུ་ཡིག་དེའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཁག་ནང་གཏན་འཇགས་སློབ་གྲྭ་གཉེར་བཞིན་པ་དེ་བོད་ཀྱི་སྐད་ཡིག་རྩ་མེད་བཟོ་གཞི་ཞིག་ཡིན་སྟབས་ངེས་པར་དུ་མཚམས་འཇོག་དགོས་པ་དང་དེ་བཞིན་བོད་ནང་གི་བོད་མི་ཚོར་ཆོས་དད་རང་དབང་སྤྲོད་དགོས་པ་མ་ཟད་དགོན་སྡེ་ཁག་ལ་དམ་དྲག་བཀག་སྡོམ་བྱེད་རྒྱུ་འཕྲལ་དུ་མཚམས་འཇོག་དགོས་པ་དེ་མིན་ལྷུན་གྲུབ་གྲགས་པ་ལགས་ཀྱིས་གཙོས་པའི་བོད་ནང་གི་ཆབ་སྲིད་བཙོན་པ་ཡོངས་རྫོགས་འཕྲལ་དུ་གློད་གྲོལ་གཏོང་དགོས་པ་བཅས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གནང་འདུག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་དབྱིན་ཇིའི་ཕྱི་སྲིད་ལས་ཁུངས་སུ་ཡིག་ཐོག་འབྲེལ་བ་ཞུས་ཏེ་དབྱིན་ཇིའི་ཕྱི་སྲིད་དྲུང་ཆེས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་མཉམ་བོད་དོན་གླེང་གནང་རྒྱུ་ཡིན་མིན་དང་སྲིད་བློན་རི་ཤི་སུ་ནག་སྲིད་གཞུང་གིས་བོད་ནང་རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་དགོན་སྡེ་བཅས་པའི་ཐོག་དྲག་གནོན་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་བཞིན་པའི་ཐད་ལངས་ཕྱོགས་ག་རེ་ཡིན་མིན་བཀའ་འདྲི་ཞུས་ཡོད་པས་ད་བར་ལན་འདེབས་གང་ཡང་འབྱོར་མ་བྱུང་ཡང། ད་བར་ལན་འདེབས་གང་ཡང་འབྱོར་མ་བྱུང་ཡང་མཇུག་འདེད་ཞུ་མུས་ཡིན། ཨིན་ཇིའི་ཕྱི་སྲིད་དྲུང་ཆེ David Cameron དང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi བར་ཐུག་འཕྲད་གནང་རྒྱུ་དེ་ནི་ཁོང Rishi Sunak གིས་ཨིན་ཇིའི་ཕྱི་སྲིད་དྲུང་ཆེ་བསྐོ་བཞག་གནང་བའི་རྗེས་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་མཇལ་མོལ་གནང་རྒྱུ་ཐོག་མ་དེ་ཆགས་ཀྱི་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གི་སྐྱེ་དངོས་ཚན་རིག་དང་འབྲེལ་བའི་ཐུན་མོང་ཚོང་ལས་ཁང་གི་ཝུའུ་ཤི་ཟེར་བའི་མཉེན་ཆས་ཀྱིས་ཨ་མི་རི་ཀའི་རྒྱལ་ནང་བདེ་སྲུང་ལ་ཉེན་ཁ་གང་ཡང་བཟོ་གི་མ་རེད་ཞེས་རྒྱ་ནག་གིས་བཤད་བཞག་དེ་ཡང་པེ་ཅིང་ནས་རུའེ་ཀྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་ཚོང་ལས་ཁང་དེས་ཁ་སང་རེས་གཟའ་ཉི་མའི་ཉིན་མཉེན་ཆས་དེའི་གནས་ཚར་གསར་བ་ཞིག་བཏོན་ཡོད་པ་དེས་ཨ་མི་རི་ཀའི་རྒྱལ་ནང་བདེ་སྲུང་ལ་གནོད་སྐྱོན་བཟོ་གི་མ་རེད་ཅེས་བཤད་འདུག་ལ། དེ་ནི་ཨ་མི་རི་ཀའི་གྲོས་ཚོགས་ཀྱིས་དཔལ་འབྱོར་གྱི་དམ་བསྒྲགས་བྱ་དགོས་པའི་ཐོ་གཞུང་ཁོངས་སུ་ཤང་ཧའེ་གྲོང་ཁྱེར་ནང་དུ་ཡོད་པའི་ཁེ་གཉེར་ལས་ཁང་དེ་བཅུག་པའི་རྗེས་སུ་རྒྱ་ནག་གིས་བཤད་པ་ཞིག་ཡིན་འདུག་ཉེ་ཆར་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་རིས་མེད་ལས་གྲུབ་པའི་ཚོགས་ཆུང་གིས་སྲིད་འཛིན་ཇོ་བྷེ་ཌེན་མཆོག་གི་སྲིད་གཞུང་ལ། རྒྱ་ནག་གི་ཝུའུ་ཤིའི་མཉེན་ཆས་དེ་བཞིན་རྒྱ་ནག་དམར་ཤོག་ཚོགས་པ་དང་རྒྱ་ནག་གི་དམག་མི་དང་མཐུད་ཀ་ཡོད་པའི་ཆ་ནས། ཨ་རིའི་རྒྱལ་ནང་བདེ་སྲུང་ལ་ཉེན་ཚབས་ཡོད་པ་ཞུས་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མས་ཉེ་ཆར་ཁྲིམས་འཆར་ཞིག་བཏོན་པའི་ནང། ཨ་རིའི་གཞུང་གིས་མཐུན་འགྱུར་གནང་བཞིན་པའི་སྨན་བཅོས་མཁོ་སྤྲོད་གནང་མཁན་ཚོས། ཨ་མི་རི་ཀའི་མི་སྒེར་པའི་ལོ་རྒྱུས་ཝུའུ་ཤི་ཐེ་བའི་རྒྱ་ནག་གི་སྐྱེ་དངོས་ཚན་རིག་དང་འབྲེལ་བའི་ཐུན་མོང་ཚོང་ལས་ཁང་ཁག་ལ་མཁོ་སྤྲོད་བྱ་མི་ཆོག་པའི་བཀག་སྡོམ་གནང་ཡོད་པ་རེད། ཝུའུ་ཤི་ལས་ཁང་གིས་མཉེན་ཆས་དེས་རྒྱལ་ཁབ་སུ་ཞིག་གི་བདེ་སྲུང་ལ་གནོད་སྐྱོན་བཟོ་གི་མ་རེད་ཞེས་དེ་སྔ་བཤད་ཡོད་པ་རེད། དེ་བཞིན་ཁེ་གཉེར་ལས་ཁང་དེས། གལ་སྲིད་ཨ་མི་རི་ཀས་ང་ཚོའི་ལས་ཁང་ལ་བསྐྱར་དུ་བསྐྱར་ཞིབ་བྱས་ཀྱང་མཇུག་འབྲས་ནི་གཅིག་པ་ཡོང་གི་རེད་ཅེས་བཤད་བཞག།
བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ལ་རང་དབང་ལྡན་པའི་རྒྱལ་ཁབ་ཀྱི་ཤེས་ཡོན་གྱི་གནས་སྟངས་ལས་ལྷག་པ་ཞིག་ཡོད་པ་དེ་ནི་འབྲེལ་ཡོད་རྣམ་པའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པའི་སྐོར། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་ཀོ་ལི་གྷལ་སམ་བྷོ་ཊའི་སློབ་གྲྭ་བཙུགས་ནས་ལོ་ལྔ་བཅུ་འཁོར་བའི་མཛད་སྒོའི་ཐོག་གསུངས་པ་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་འདི་ག་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་ཀྱི་སམ་བྷོ་ཊའི་སློབ་གྲྭ་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོ་སློབ་གྲྭ་དེའི་རྩེད་ཐང་དུ་འཚོགས་གནང་བའི་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་ཆེས་མཐོའི་ཁྲིམས་ཞིབ་པ་ཆེ་བ་ཟུར་པས་གཙོས་པའི་དོན་ལྡན་གླིང་གཞིས་ཁོངས་ཀྱི་ལས་སྣེ་དང། སློབ་གྲྭ་དེའི་ནང་གི་འཕགས་བོད་གཉིས་ཀྱི་དགེ་ལས་སློབ་ཕྲུག་ལས་ཟུར་རྣམ་པ་དང། གཞན་ཡང་གཞིས་ཁོངས་དེའི་ནང་གི་བོད་མི་སེར་སྐྱ་མི་མང་རྣམས་ལྷན་ཞུགས་ཀྱིས་དུས་ཆེན་མཛད་སྒོ་འཚོགས་གནང་སོང་ལ།

ལས་ཀ་ཆགས་བསྡད་ཀྱི་ཡོད་རེད། མཛད་སྒོའི་ཐོག་ཀོ་ལི་གྷལ་སམ་བྷོ་ཊའི་སློབ་གྲྭའི་སློབ་སྤྱི་ཚེ་དབང་སྒྲོལ་མ་ལགས་ནས་སློབ་གྲྭའི་ལོ་རྒྱུས་སྙིང་བསྡུས་ཤིག་ངོ་སྤྲོད་དང་འབྲེལ་སློབ་གྲྭའི་སློབ་ཕྲུག་རྣམས་ལ་སློབ་སྦྱོང་གནང་མཁན་སློབ་སྤྱི་དང་དགེ་ལས་ཟུར་པ་རྣམ་པའི་བཀའ་དྲིན་རྗེས་དྲན་གནང་སོང། སློབ་གྲྭ་འདིའི་སློབ་སྤྱི་ཟུར་པ་དང་དགེ་ལས་ཟུར་པ་རྣམས་ཀྱིས་ལོ་ངོ་ལྔ་བཅུ་རིང་སློབ་ཕྲུག་ཚོ་ཡི་ཤེས་ཡོན་སོགས་ཕྱོགས་ཡོངས་ཀྱི་ཡར་རྒྱས་སླད་སྐུ་ལས་ཚད་མེད་བསྐྱོན་པ་དང་ད་ལྟའི་ཆར་སློབ་ཕྲུག་སྟོང་ཚོ་ཙམ་གྱིས་བོད་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཆེད་ཞབས་འདེགས་ཞུས་པ་མ་ཟད། སྤྱི་ཚོགས་ལ་ཕན་པའི་བྱ་བ་ཆེ་འབྲིང་ཆུང་གསུམ་གནང་ཐུབ་པ་བཟོས་པ་དེ། ཁྱེད་རྣམ་པའི་བཀའ་དྲིན་ཉག་ཅིག་ལ་བརྟེན་ནས་བྱུང་བར་ངས་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་རྒྱུ་དང། ད་ལན་ལྔ་བཅུའི་མཛད་སྒོར་ཕེབས་གནང་ཐུབ་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་ནས་སྡིངས་ཆ་འདི་ཡི་གོ་སྐབས་བཟུང་སྟེ། བརྗོད་ཡོད་པ་ཞིག་ལ། སྐབས་ཐོག་གི་ས་གནས་འགོ་འཛིན་སྐུ་ངོ་དགེ་ལེགས་འབྱུང་གནས་མཆོག་ནས་སློབ་གྲྭའི་འཛིན་སྐྱོང་ལ་དངོས་ཤུགས་བརྒྱུད་གསུམ་ནས་མཐུན་འགྱུར་རོགས་རམ་གནང་བ་ལ་ངས་སློབ་གྲྭའི་མགྲིན་ཚབ་ཞུས་ཏེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་འདོད་བྱུང། དེ་རྗེས་སློབ་སྤྱི་དང་དགེ་ལས་ཟུར་པ་རྣམས་ལ་རྗེས་དྲན་གྱི་ཕྱག་རྟགས་ཕུལ་བ་དང། བོད་པའི་རིག་གཞུང་དང་འབྲེལ་བའི་གཞས་སྣ་འཁྲབ་སྟོན་སོགས་གནང་སྟེ་དུས་ཆེན་གྱི་བྱེད་སྒོ་འདྲ་མིན་སྤེལ་གནང་ཡོད་པ་རེད། ད་ལན་མཛད་སྒོའི་ཐོག་སློབ་གྲྭ་དེ་ནས་ཐོན་པའི་སློབ་ཟུར་མི་ཉུང་བ་ཞིག་ཚོགས་ཞུགས་གནང་འདུག་པ་ལས། སློབ་ཟུར་གཉིས་ནས་སློབ་གྲྭ་དེའི་ནང་སློབ་སྦྱོང་གནང་བའི་རྒྱུ་མཚན་གྱིས་རང་གི་མི་ཚེའི་ནང་ཕན་ཐོགས་བྱུང་ཡོད་སྐོར་ཉམས་མྱོང་གསུངས་གནང་བྱུང། ངའི་མིང་ལ་ཡ་མཚམས་གཅོད་ལྷ་ང་ཞུ་གི་ཡོད། ཨ་ནེ། ང་གཞི་རིམ་སློབ་གྲྭ་འདི་ད་ལྟ་དེ་དོན་ལྡན་གླིང་ཀོ་ལི་གྷལ་གཞིས་ཆགས་ནས་འཛིན་གྲྭ་གསུམ་པ་ནས་འཛིན་གྲྭ་བརྒྱད་པ་བར་དུ་བསྡད་པ་ཡིན། འཛིན་གྲྭ་བརྒྱད་པའི་རྗེས་ལ་ཡ་ཨ་ནེ་གཏན་འཇགས་སློབ་གྲྭ་ལོགས་སུ་ཕྱིན་པ་ཡིན། ང་ཚོ་བསྡད་ཡོད་པའི་སྐབས་མཚམས་དེར་ཡ་དངོས་གནས། སོ་སོ་རང་ཉིད་ལ་ཡ་སྤོབས་པ་ཡོང་དགོས་པ་གལ་ཆེ་ཤོས་ཤིག་ག་རེ་བྱུང་སོང་ལབ་ན་དགེ་རྒན་ཧ་ལས་པ་ཡག་པོ་ཡོད་ཨ་ནི་རྨང་གཞི་དེའི་སློབ་ཆུང་འདིའི་བསླབ་ངན་དགེ་རྒན་ཡག་པོ་བྱུང་ཚར་བའི་ཞུ་གོ་ལི་ཡ་ཕྱིའི་སློབ་གྲྭར་ཕྱིན་པ་ཡིན་དུས་ག་ལ་ཡ་ང་ཚོའི་གི་ཀོ་ལི་ག་གཏན་འཇགས་སློབ་གྲྭ་འཐོན་བཞིན་པ་དེ་གའི་གྲུབ་འབྲས་དེ་ག་རེ་དམིགས་བསལ་གི་ཡག་པོ་ཞུ་ཞུ་ཐོན་གྱི་འདུག་ཟེར་ལ་འདི་གཅིག་ཞུ་ཡ་ཡིན། ད་ད་ལྟའི་ཆ་ལས་སྙེ་མ་ང་ཚོ་ཡོད་པ་ཡིན་ན་ང་ཚོའི་སྐབས་སུ་འཛིན་གྲྭ་བརྒྱད་པ་བར་དུ་ཡོད་རེད་ད་ཡིན་པས་ན་འདན་ཏེ་ད་འཛིན་གྲྭ་བཅུ་པ་བར་དུ་ཡོད་པ་འདྲ་དེ་ལ་ཡ་ད་ལྟའི་ཆ་ལས་གནས་སྟངས་ཐོག་ལས

དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ལོ་མགོར། རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པས་རྩིས་བཞེས་གནང་བའི་རྗེས་སུ། སློབ་གྲྭ་དེའི་དགོས་མཁོའི་མཐུན་རྐྱེན་ཁག་སྒྲུབ་གནང་ཡོད་ཅིང། སྐབས་དེར་སློབ་ཕྲུག་གྲངས་སུམ་བརྒྱ་ལྔ་བཅུ་དང་དགེ་ལས་གྲངས་ཉི་ཤུ་རྩ་ལྔ་ཡོད་ཅིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བར། ལོ་ངོ་བཞི་བཅུ་ལྷག་གི་རིང་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་སུ་གནས་ཡོད་ཀྱང། དེ་རྗེས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དགོངས་དོན་དང་སམ་བྷོ་ཊས་རྩིས་བཞེས་གནང་སྟེ། ད་ལྟའི་ཆར་སམ་བྷོ་ཊའི་འཛིན་སྐྱོང་འོག་གནས་པའི་ཐོག། ད་ལྟའི་ཆར་སློབ་གྲྭ་དེའི་ནང་དགེ་ལས་གྲངས་ཉི་ཤུ་རྩ་ལྔ་དང་སློབ་ཕྲུག་གྲངས་བརྒྱ་དང་བདུན་ཅུ་དོན་ལྔ་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ཀོ་ལེ་གྷལ་དོན་ལྡན་གླིང་བོད་མིའི་གཞིས་ཀ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀས། རྒྱ་ནག་གི་ཐུན་མོང་ཚོང་ལས་ཁང་དང་མི་སྒེར་བར་དམ་དྲག་བཀའ་ཆད་བཏང་བ་རྣམས་ཕྱིར་འཐེན་མ་བྱས་པ་ཡིན་ན་དེས་ཨ་མི་རི་ཀ་རང་ཉིད་ལ་གནོད་ཀྱི་རེད་ཞེས་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀན་མཆོག་ལ་བརྗོད་བཞག་དེ་ཡང་པེ་ཅིང་ནས་རུའེ་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་བཅུ་བདུན་ཉིན་སྤེལ་བའི་གནས་ཚུལ་ནང། འཇར་མན་གྱི་གྲོང་ཁྱེར་མུ་ནིག་ནང་བདེ་སྲུང་ལྷན་ཚོགས་གནང་བའི་ཞོར་དུ་རྒྱ་ནག་དང་ཨ་མི་རི་ཀའི་ཕྱི་འབྲེལ་བློན་ཆེན་ཟུར་མཇལ་གནང་སྐབས། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀས་རྒྱ་ནག་གི་ཁེ་གཉེར་ལས་ཁང་དང་མི་སྒེར་བར་དཔལ་འབྱོར་གྱི་ཉེས་ཆད་འགེལ་བ་རྣམས་ཕྱིར་འཐེན་གནང་ནས། ཁྲིམས་མཐུན་གྱི་ཐོག་ནས་རྒྱ་ནག་ཡར་རྒྱས་འགྲོ་བཞིན་པར་གནོད་སྐྱོན་གཏོང་མི་ཉན་ཞེས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བིལ་ཀེན་མཆོག་ལ་བརྗོད་བཞག། ཨ་མི་རི་ཀས་རྒྱ་ནག་གི་མི་སྒེར་པ་དང་ཐུན་མོང་ཚོང་ལས་ཁང་མང་པོས་དྲག་པོའི་དམག་མི་དང་ལྷན་ཚོང་ལས་གཉེར་གྱི་ཡོད་པའི་ཉེས་འཛུགས་བྱས་ནས་དཔལ་འབྱོར་གྱི་དམ་དྲག་བཀའ་ཆད་བཏང་ཡོད་པ་རེད། འོན་ཀྱང་རྒྱ་ནག་གི་ཁེ་གཉེར་ཚོང་ལས་ཁང་དེ་ཚོས་དམག་མི་དང་མཉམ་ཚོང་ལས་གཉེར་གྱི་ཡོད་པའི་ཉེས་འཛུགས་དེར་ངོས་ལེན་བྱེད་ཀྱི་མེད་པ་རེད། དེ་བཞིན་ཨ་མི་རི་ཀས་རྒྱ་ནག་གི་མི་སྒེར་པ་ཁག་ཅིག་གིས་ཤིན་ཅང་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་གི་ཡོད་པའི་སྐྱོན་བརྗོད་བྱས་ནས་ཁོང་ཚོར་ཡང་དམ་དྲག་བཀའ་ཆད་བཏང་ཡོད་པ་རེད། མི་ལོ་བཅུ་ཕྲག་མང་པོའི་རིང། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པའི་རྗེས། ཉེ་བའི་ཆར་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཡར་རྒྱས་འགྲོ་བཞིན་པའི་རྟགས་མཚན་ཡོང་བཞིན་ཡོད་ཀྱང། ད་ལྟའང་ཕྱོགས་གཉིས་བར་བསམ་ཚུལ་མི་མཐུན་པ་མང་པོ་ཡོད་བཞིན་པ་རེད། ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཏན་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གིས། བདེ་སྲུང་གི་ཉེན་ཁ་ཡོད་པ་བརྗོད་ནས། རྒྱ་ནག་གི་ཁེ་གཉེར་ལས་ཁང་ཁག་ཅིག་ལ་ཨ་མི་རི་ཀའི་བཟོ་ལས་རིག་རྩལ་ཐོན་སྐྱེད་རྣམས་ཕྱིར་ཚོང་བྱ་རྒྱུར་བཀག་འགོག་གནང་ཡོད་པ་དང། རྒྱ་ནག་གིས་ཨ་མི་རི་ཀས་དཔལ་འབྱོར་དང་ཚོང་དོན་གོ་མཚོན་ལག་ཆར་བེད་སྤྱོད་བྱེད་ཀྱི་འདུག་ཞེས་སྐྱོན་བརྗོད་བྱ་བཞིན་པ་རེད། ཟླ་བ་གཉིས་པའི་ཚེས་བཅུ་བདུན་རེས་གཟའ་སྤེན་པའི་ཉིན་ཡུ་ཀེ་རེན་གྱི་ཕྱི་སྲིད་བློན་ཆེན་ཌིམ་ཊོ་ཁུ་ལེ་པ་དང་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་ཀྱིས་ལོ་གཉིས་ལ་ཉེ་བའི་ར་ཤི་ཡ་དང་ཡུ་ཀེ་རེན་གཉིས་ཀྱི་དམག་འཁྲུག་ལ་ཞི་བདེའི་མདུན་ལམ་ཐད་གྲོས་མོལ་བྱུང་ཡོད་པ་བཞིན། དེ་ནི་རྒྱ་ནག་དང་འབྲེལ་ལམ་སྲ་བརྟན་བཟོ་རྒྱུ་དང་ཚོང་ལས་ཐོག་གྲོས་མོལ་བྱས་པ་མ་ཟད། ཡུ་ཀེ་རེན་ནང་དྲང་བདེན་དང་ཡུན་གནས་ཀྱི་ཞི་བདེ་སླར་གསོ་བྱེད་དགོས་པའི་སྐོར་ལའང་གྲོས་མོལ་བྱས་པ་ཡིན་ཞེས་སྤྱི་ཚོགས་དྲ་རྒྱ X ཐོག་བྲིས་འདུག་ཁུ་ལེ་པ་ཡིས་བརྗོད་དོན། ཁོང་གཉིས་ཀྱིས་ཡུ་ཀེ་རེན་གྱིས་འཛམ་གླིང་ཞི་བདེའི་ཚོགས་འདུ་ཞིག་བཀོད་སྒྲིག་བྱེད་རྒྱུའི་འཆར་གཞིའི་སྐོར་ལ་གྲོས་བསྡུར་བྱས་པ་དང་ཚོགས་འདུ་དེར Swiss ཡིས་རོགས་རམ་བྱེད་རྒྱུའི་མོས་མཐུན་ཡང་བྱས་ཡོད་པ་རེད་འདུག། ཡུ་ཀེ་རེན་གྱིས་ཞི་བའི་དོན་ཚན་བཅུའི་ཐོག་རྒྱ་ནག་གི་རྒྱབ་སྐྱོར་ཡོང་ཆེད་རྒྱ་ནག་དང་མཉམ་ལས་བྱེད་རྒྱུའི་རེ་འདུན་བཅངས་ཡོད་པ་དང་རྒྱ་ནག་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ར་ཤི་ཡ་དང་ཡུ་ཀེ་རེན་བར་ཞི་བདེའི་རེ་འདུན་ཞིག་བཏོན་ཡོད་ཀྱང་དེར་མདུན་སྐྱོད་ཆེན་པོ་བྱུང་མེད་པ་རེད་འདུག་དེ་བཞིན་ཨ་ཧྥེ་རི་ཀའི་མངའ་ཁུལ་དང་གོ་ལའི་ལྷོ་ཕྱོགས་ཀྱི་རྒྱལ་ཁབ་གཞན་རྣམས་ནས་ཡུ་ཀེ་རེན་ལ་རྒྱབ་སྐྱོར་ཡོང་ཐབས་སུ་འབད་ཡོད་པ་རེད་འདུག། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཁེ་ནེ་ཌ་ནི་རྒྱ་ནག་གི་ཁ་གཏད་འགྲན་ཟླ་བྱ་མཁན་ཞིག་མ་རེད་ཞེས་ཁེ་ནེ་ཌའི་ཕྱི་འབྲེལ་བློན་ཆེན། མི་ལོ་ནི་ཇོ་ལི་མཆོག་ལ་བརྗོད་བཞག། དེ་ཡང་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འཇར་མན་གྱི་གྲོང་ཁྱེར་མུ་ནིག་ནང། རྒྱལ་སྤྱིའི་ཕྱི་འབྲེལ་བློན་ཆེན་རྣམས་བདེ་སྲུང་དང་འབྲེལ་བའི་ལྷན་ཚོགས་གནང་བཞིན་པའི་ཞོར་དུ། རེས་གཟའ་སྤེན་པའི་ཉིན་རྒྱ་ནག་དང་ཁེ་ནེ་ཌའི་ཕྱི་འབྲེལ་བློན་ཆེན་རྣམ་གཉིས་ཟུར་མཇལ་གནང་བའི་སྐབས། ཉེ་བའི་ལོ་ཤས་ནང་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནས་སྟངས་དེ་ཛ་དྲག་ཏུ་ཕྱིན་པའི་སྐབས་དེར་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཁེ་ནེ་ཌ་ནི་རྒྱ་ནག་གི་དགྲ་ཁ་གཏད་དང་འགྲན་ཟླ་བྱ་མཁན་ཞིག་མ་རེད་ཞེས་བཤད་ཡོད་འདུག་རྒྱལ་སྤྱིའི་བདེ་སྲུང་ལྷན་ཚོགས་དེའི་ཐོག་རྒྱལ་ཁབ་བརྒྱ་དང་བརྒྱད་ཅུ་ཙམ་གྱི་ཕྱི་འབྲེལ་བློན་ཆེན་དང་བདེ་སྲུང་བློན་ཆེན་རྣམས་ནས་མཉམ་ཞུགས་གནང་ཡོད་པ་དང། ལྷན་ཚོགས་ཐོག་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་གཏམ་བཤད་བྱས་པའི་ནང། རྒྱ་ནག་ནི། རྒྱལ་སྤྱིའི་ཞི་བདེ་སྲ་བརྟན་གྱི་ནུས་པ་ཞིག་བཞག་རྒྱུ་ཡིན་ཞེས་ཁས་ལེན་བྱས། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨ་མི་རི་ཀའི་ཁྲིམས་སའི་བཀའ་ཤོག་གཞིར་བཟུང་ཁེ་ནེ་ཌས། རྒྱ་ནག་གི་ཏར་འཕྲིན་ཁེ་གཉེར་ཚོང་ལས་ཁང་གི་འཛིན་སྐྱོང་འགན་འཛིན་གྱིས་གསང་ཉུལ་བྱས་པའི་ཉེས་འཛུགས་འོག་འཛིན་བཟུང་བྱས་པའི་རྗེས། རྒྱ་ནག་དང་ཁེ་ནེ་ཌའི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད།

ཟླ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ཉི་མའི་ཉིན་རྒྱ་ནག་མཚོ་ཁའི་སྲུང་སྐྱོབ་པས་ཐའེ་ཝན་མཚོ་འགྲམ་གྱི་ཁྲིམས་སྲུང་གི་ལས་དོན་ཤུགས་ཆེར་གཏོང་རྒྱུ་དང་དུས་བཀག་སྐོར་སྲུང་བྱེད་རྒྱུ་ཡིན་ལུགས་གསལ་ཆ་མདོར་བསྡུས་ཤིག་ནང་བཤད་འདུག་དེ་ཡང་ཉེ་ཆར་དོགས་གཞི་ཅན་གྱི་གྲུ་གཟིངས་ཤིག་ཐའེ་ཝན་མཚོ་ཁའི་སྲུང་སྐྱོབ་པའི་གྲུ་གཟིངས་ནས་བྲོས་ཐབས་བྱེད་སྐབས་མགོ་རྟིང་བསློགས་ཏེ་མི་གཉིས་རྐྱེན་ལམ་དུ་ཕྱིན་པ་དང་གཞན་གཉིས་ཐར་ཡོད་པ་དེ་གཉིས་རྒྱ་མི་ཡིན་པ་རེད་འདུག་རྒྱ་ནག་མཚོ་སྲུང་གིས། དམིགས་བསལ་གྱིས་ཁིན་མེན་དང་ཤ་མེན་མཚོ་ཁུལ་ཉེ་འགྲམ་དུ་ཁྲིམས་སྲུང་སྐོར་གཡེང་དང་རྟོག་ཞིབ་འཆར་ཅན་བྱེད་རྒྱུ་ཡིན་ལུགས་བཤད་འདུག་དེ་ནི་མཚོ་ཁུལ་དུ་ལས་དོན་བྱེད་ཕྱོགས་གོ་རིམ་མུ་མཐུད་རྒྱུན་འཛིན་བྱེད་རྒྱུ་དང་ཉ་པའི་ཚེ་སྲོག་དང་རྒྱུ་ནོར་གྱི་བདེ་འཇགས་སྲུང་སྐྱོབ་བྱེད་ཆེད་ཡིན་ལུགས་བཀོད་འདུག་དེ་བཞིན་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཐའེ་ཝན་ལས་དོན་ཁང་གིས་རྒྱ་ནག་དང་ཐའེ་ཝན་ཕྱོགས་གཉིས་ཀའི་ཉ་པ་ཚོས་གནའ་སྔ་མོ་ནས་ཁིན་མེན་དང་ཤ་མེན་མཚོ་ཁུལ་དུ་ཉ་འཛིན་ལས་དོན་བྱེད་ཀྱི་ཡོད་ལ་བཀག་སྡོམ་རིགས་གང་ཡང་མེད་ཚུལ་བརྗོད་ཡོད་པ་དང།

རྒྱ་ནག་གིས་འདི་ལོའི་ལོ་གསར་དེ་བཞིན་རེས་གཟའ་སྤེན་པའི་ཉིན་མཇུག་སྒྲིལ་བྱས་ཡོད་པ་དང། རེས་གཟའ་ཉི་མའི་ཉིན་ནི་གཞུང་གིས་ལོ་གསར་སྐབས་འགྲིམ་འགྲུལ་གྱི་ཐོག་ལ་འགྲོ་སོང་ག་ཚོད་བཏང་ཡོད་མེད་དང། གཞུང་ལ་ཁྲལ་འབབ་ག་ཚོད་བྱུང་ཡོད་མེད་ཀྱི་བསྡོམས་རྩིས་གྲངས་ཐོ་ཞིག་བཏོན་པར་གཞི་བཟུང་བྱས་ན། འདི་ལོ་ལོ་གསར་སྐབས་ཡུལ་སྐོར་སྤྲོ་འཆམ་པའི་ཐོག་ནས་རྒྱ་ནག་གཞུང་ལ་ཁྲལ་འབབ་བརྒྱ་ཆ་བཞི་བཅུ་ཞེ་བདུན་ཚེག་གསུམ་མང་བ་བྱུང་འདུག། དེ་ནི་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པ་དང། དགོས་མཁོ་བེད་སྤྱོད་བྱེད་མཁན་ཉུང་དུ་ཕྱིན་པ་དང། དེ་བཞིན་ཡུལ་སྐོར་སྤྲོ་འཆམ་པའི་ཚོང་ལས་ལ་ངེས་གཏན་མེད་པར་འཚོ་གནས་ཐུབ་དང་མ་ཐུབ་ཀྱི་དཀའ་ངལ་ཡོད་པའི་སྐབས་དེར། ལོ་གསར་སྐབས་ཚོང་ཡག་པོ་བྱུང་བ་དེས་གཞུང་གི་འཆར་འགོད་པ་དང་ཡུལ་སྐོར་སྤྲོ་འཆམ་པ་ཚོ་ལ་འཕྲལ་སེལ་རིང་ངལ་སེལ་བྱུང་བ་ཞིག་ཡིན་འདུག། ལོ་གསར་ནི་རྒྱ་ནག་ནང་ལ་འགྲུལ་བཞུད་བྱ་མཁན་མང་ཤོས་ཀྱི་དུས་ཆེན་དེ་ཡིན་པ་དང། དམིགས་བསལ་འདི་ལོ་རྒྱ་ནག་རྒྱལ་ཡོངས་ནང་ལ་ཕར་འགྲོ་ཚུར་འོང་བྱ་མཁན་འཚང་ཁ་ཆེན་པོ་བྱུང་ཡོད་འདུག་སྔ་ལོའི་རྩིས་ནས་བྱས་ན། འདི་ལོ་འགྲུལ་བཞུད་བྱ་མཁན་གྱི་འགྲོ་སོང་གི་ཐོག་ནས་ཡོང་འབབ་བརྒྱ་ཆ་བཞི་བཅུ་ཞེ་བདུན་ལྷག་གམ། རྒྱ་སྒོར་ཐེར་འབུམ་དྲུག་བརྒྱ་སུམ་ཅུ་སོ་གཉིས་ཚེག་བདུན་མང་བ་བྱུང་འདུག། ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་མ་བྱུང་བའི་སྔོན་དང་བསྡུར་བ་ཡིན་ན། འདི་ལོ་རྒྱ་ནག་རྒྱལ་ཡོངས་ནང་ཡུལ་སྐོར་སྤྲོ་འཆམ་པའི་ཐོག་ནས་འགྲོ་སོང་དེ་བརྒྱ་ཆ་བདུན་ཚེག་བདུན་འཕར་ཡོད་པ་དང། རྒྱལ་ནང་ནང་འགྲུལ་བཞུད་དེ་བརྒྱ་ཆ་བཅུ་དགུ་འཕར་ཡོད་ལུགས་རྒྱ་ནག་གི་བློན་ཆེན་ལས་ཁང་གི་བསྡོམས་རྩིས་གྲངས་ཐོ་བཏོན་པའི་ནང་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དེ་རིང་གི་གླེང་མོལ་གྱི་ལས་རིམ་ནང། རྒྱ་ནག་གཞུང་གིས་དེང་རབས་འཕྲུལ་རིག་དྲ་རྒྱ་དང་མཉེན་ཆས་སོགས་བེད་སྤྱོད་བཏང་ནས་བོད་ནང་གི་བོད་མི་ཚོར་དམ་དྲག་དང་སྟངས་འཛིན་བྱེད་བཞིན་ཡོད་པའི་སྐོར་ལ། ཨིན་ཡུལ་དུ་རྟེན་གཞི་བྱས་པའི་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ཆོས་སྐྱིད་ལགས་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན་བོད་གནས་ལྟ་ཞིབ་ཁང་དང་གཡུ་ཐོག་ཞིབ་འཇུག་ཁང་གིས་རྒྱ་ནག་གཞུང་གིས་དྲ་རྒྱ་དང་མཉེན་ཆས་བེད་སྤྱོད་བཏང་ནས་བོད་ནང་གི་བོད་མི་ཚོ་ལ་དམ་དྲག་དང་སྟངས་འཛིན་བྱེད་ཀྱི་ཡོད་པའི་སྐོར་དང། དེ་ཡང་བོད་ནང་གི་བོད་མི་ཚོ་ལག་འཁྱེར་ཁ་པར་ནང་ལ་རྒྱ་ནག་གཞུང་གིས་མཉེན་ཆས་བླུག་ཏུ་བཅུག་ནས་བོད་མི་ཚོའི་ཉིན་རེའི་འཚོ་བ་དང་འགྲོ་འདུག་སྤྱོད་གསུམ་ལ་སྟངས་འཛིན་བྱེད་པ་དང། ཐ་ན་ཁྱིམ་ཚང་ནང་གི་ཁ་བརྡ་ལ་ཡང་ལྐོག་ཉན་བྱེད་ཀྱི་ཡོད་པ་སོགས་ཀྱི་གནས་སྟངས་གསལ་འདོན་བྱས་ཡོད་པའི། དྲ་ཐོག་གཞི་གྲངས་ཚན་རྩལ་གྱི་མཚོན་ཆ། རྒྱ་ནག་གཞུང་གིས་དྲ་རྒྱ་དང་མཉེན་ཆས་བེད་སྤྱོད་བཏང་ནས་བོད་མི་ཚོའི་ཐོག་ལ་སོ་ལྟ་བྱེད་པ་ཞེས་པའི་སྙན་ཐོ་ཞིག་འགྲེམས་སྤེལ་བྱས་ཡོད་པ་རེད། དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་ནང་དུ་སྙན་ཐོ་དེའི་སྐོར་ལ་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་རྒན་པ་བསྟན་འཛིན་ཆོས་སྐྱིད་ལགས་དང་མཉམ་དུ་གླེང་མོལ་ཞུ་རྒྱུ་ཡིན། དེ་རིང་བསྟན་འཛིན་ཆོས་སྐྱིད་ལགས Skype གྱི་ལས་ང་ཚོ་ལས་རིམ་དེ་ནང་ཕེབས་པ་ལ་ཐུགས་རྗེ་ཆེ། ཐུགས་རྗེ་གནང་བསྟན་འཛིན་སྐྱིད་ལགས། བསྟན་འཛིན་ཆོས་སྐྱིད་ལགས་ད་བོད་གནས་ལྟ་ཞིབ་ཁང་དང་ཨ་ནེ་གཡུ་ཐོག་ཉམས་ཞིབ་ཁང་སྡེ་ཚན་གཉིས་ཀྱི་ངོས་ནས་ད་ལྟ་ཅིག་བོད་ནང་གི་ད་རྒྱ་ནག་གཞུང་གིས་དྲ་རྒྱ་དང་དེ་འདྲའི་བེད་སྤྱོད་བཏང་ནས་བོད་མི་ཚོ་ལ་སོ་ལྟ་བྱེད་པའི་སྙན་ཐོ་རིང་པོ་ཅིག་བཏོན་ཤག་ཨ་ནེ་ཐོག་མར་ཁྱེད་རང་ཚོ་གི་བོད་གནས་ཉམས་ཞིབ་པ་ཁང་དང་ཡང་གཡུ་ཐོག་ཉམས་ཞིབ་ཁང་དེ་ངོ་སྤྲོད་མདོར་བསྡུས་ཅིག་བྱེད་རོགས་ད་ལྟ་གི་སྙན་ཐོ་འདོན་མཁན་གྱི་སྒྲིག་འཛུགས་དེ་གཉིས། བོད་གནས་ལྟ་ཞིབ་འདྲ་པོ་ཆ་མཚོན་པ་ཡིན་ན་ད་ལས་འགུལ་ཚོགས་པ London ནང་རྟེན་གཞི་བྱས་ཡོད་པའི Free Tibet གྱི་ནི་ཉམས་ཞིབ་ཀྱི་ཚོགས་པ་ད་མཉམ་ལས་བྱེད་མཁན་གྱི་ཚོགས་པ་ཅིག་ཆགས་ཀྱི་ཡོད་རེད། ཨ་ནི་བོད་གནས་ལྟ་ཞིབ་འདྲ་པོ་ཆ་མཚོན་པ་ཡིན་ན་ད་ལོ་མང་རིང་ག་ལ་ནི་ང་ཚོས་བོད་ནང་གི་གནས་ཚུལ་སྐོར་ལ་ཉམས་ཞིབ་བྱེད་རྒྱུ་དང་བོད་ནང་ལ་སྲིད་ཇུས་ག་རེ་འགྱུར་བ་འགྲོ་གི་ཡོད་པ་དང་ཨ་ནི་བོད་ནས་བོད་སྐྱབས་བཅོལ་ལ་ད་བཙན་བྱོལ་ལ་ཆོས་ཐོག་ཕེབས་མཁན་གྱི་སྐྱབས་བཅོལ་བ་མཉམ་དུ་བཅར་འདྲི་བྱས་ནས་ང་ཚོས་ཀྱི་ཉམས་ཞིབ་སྙན་ཐོ། སྤེལ་གྱི་ཡོད་པ་དག་ནི། ལོ་ཁ་ཤས་སྔོན་ལ་ཆ་མཚོན་པ་ཡིན་ན། དགུ་བཅུ་གསུམ་ཡིན་པའི་ང་ཚོའི་ཉམས་ཞིབ་དཔེ་སྐྲུན་དེ་འདྲ་ཡོད་རེད། སྐབས་སྐབས་ལ་ང་ཚོའི་གནས་ཚུལ་དུས་ཐོག་ལ་འབྱོར་དུས་སྐབས་སུ་ནི། འགྲོ་བ་མིའི་ཐོབ་ཐང་དང་འབྲེལ་ཡོད་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་དང་གཞུང་འབྲེལ་མི་སྣ་རེད་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལ་ང་ཚོའི་སྙན་ཐོ་དེ་ཚོ་འགྲེལ་བཤད་བརྒྱབ་པ་དང་དེ་འདྲའི་ཐོག་ལ་ང་ཚོ་གོ་རྟོགས་སྤེལ་གྱི་ཚོགས་པ་ཅིག་བྱས་ཡོད་རེད། དེ་ནས་གཡུ་ཐོག་ཉམས་ཞིབ་ཁང། རེ་གཉིས་གཡུ་ཐོག་ཞིབ་འཇུག་ཁང་ཟེར་ནའང་རེད་ད་ལྟ་ཁོ་རང་ཚོས་གནས་སྐབས་རིང་ག་ལ་ཧན་ད་མིང་དེ་གཏན་འབེབས་བྱས་མི་འདུག་བོད་ཡིག་ནང་ལ་ཁོ་རང་ཚོ་ཆ་མཚོན་པ་ཡིན་ན་ད། ལོ་མང་རིང་ག་ལ་བོད་ཀྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྙན་ཐོ་མང་པོ་ཞིག་བྲིས་མཁན་དང་ཨ་ནི་རྩོམ་པ་པོ Kate Saunders དང་ཨ་ནི Greg Walton ལ་ནས་ད་ལྟ Canada གི་རྒྱལ་ས Ottawa ལ་གཞི་རྟེན་བྱས་ཡོད་ཀྱི་ཚོགས་པ་ན་ནས་རེད། དོན་ཉམས་ཞིབ་སློབ་སྟོན་བྱེད་མཁན་གྱི་ཚོགས་པ SecDev ལབ་མཁན་ཅིག་རེད། ཁོ་རང་ཨོ་འོན་དེ་ལ་ནི་སྔོན་མ་ལས་ཀ་བྱེད་མཁན་གྱི་ཆེད་ལས་པ་ཅིག་བྱས་ཡོད་རེད། ཁོ་རང་ཚོ་གཉིས་ཀྱིས་ནི་གསར་བཙུགས་བྱས་ཡོད་ཀྱི་ཚོགས་པ་ཅིག་རེད། གཡུ་ཐོག་ཉམས་ཞིབ་ཁང་གི་ནང་ལ་བོད་དོན་ཐོག་ལ་ཉམས་ཞིབ་གནང་མཁན་རེད་དཔྱད་ཞིབ་གནང་མཁན་རེད། ད་ག་ནང་བཞིན་གྱི་ཡང་ཆེད་ལས་པ་གཞན་པ་ཚང་མ་མཉམ་དུ་གཙོ་བོ་དྲ་རྒྱ་བརྒྱུད་བྱས་བོད་ཀྱི་སྐོར་ལ་ཉམས་ཞིབ་བྱེད་མཁན་རེད། ཨ་ནི་དེ་འདྲ་མང་པོ་ཅིག་མཉམ་འབྲེལ་ཉམས་ཞིབ་ཚོགས་པ་ཅིག་བྱས་ཡོད་རེད། ལགས་སོ་དེ་ཞིག་ལ་ད་ད་ལྟ་ཁྱེད་རང་ཚོ་བཏོན་པའི་སྙན་ཐོ་དེའི་ནང་ལ་རྒྱ་ནག་གཞུང་གི་ད་དེང་རབས་ཀྱི་ཅིག་ལག་ཆ་ཟེར་ན་རེད་ཅིག་དྲ་ཐོག་ར་དེ་འདྲའི་བེད་སྤྱོད་དང་ཨ་ནི་ཅིག་ད་ཁ་པར་ནང་མཉེན་ཆས་ཅིག་ཡ་དེ་འདྲའི་བེད་སྤྱོད་དང་བྱས་ནས་བོད་མི་རྣམས་ལ་ཅིག་སྟངས་འཛིན་བྱེད་ཀྱི་ཡོད་ལབ་སྙན་ཐོ་ཞིབ་ཅིང་རྒྱས་པ་ཅིག་བཏོན་ཤག་ཐོག་མར་ཁྱེད་རང་གི། སྙན་ཐོ་དེ་སྤྱི་ཡོངས་ནས་ངོ་སྤྲོད་ཅིག་བྱས་ན་སྙན་ཐོ་དེའི་ནང་ན་ག་འདྲ་བྱས་ནས་དོན་པ་རེད་དོན་དགོས་པའི་དགོས་པ་རྒྱུ་མཚན་ག་རེ་རེད་སྙན་ཐོ་དེའི་ནང་གཙོ་བོ་ག་རེ་བཀོད་ཡོད་རེད།
ལགས་སོ། ང་ཚོས་སྙན་ཐོ་དེའི་ཐོག་ཕྱོགས་བསྡོམས་བརྒྱབ་ནས་འགྲེལ་བཤད་རྒྱག་བ་ཡིན་ན། དེ་གི་ག་རེ་སྐོར་ལ་འགྲེལ་བཤད་སྐྱོན་ཡོད་རེད་ལབ་ན། བོད་ནང་ལ་དྲ་རྒྱའི་བརྒྱུད་བྱས་ཨ་ནི་རང་དབང། སེམས་ཀྱི་རང་དབང་ལ་ནི་རེད། འགྲོ་འདུག་སྤྱོད་གསུམ་གྱི་རང་དབང། དེ་ལས་ཆེ་བའི་ང་ཚོའི་བོད་ཀྱི་བདེན་དོན་སྐོར་ལ་འཐབ་རྩོད་བྱེད་ཀྱི་རང་དབང་དེ་རྒྱ་ནག་གཞུང་གིས་ག་འདྲའི་བྱས་ནས་རྩ་མེད་བཟོ་གི་ཡོད་པ་དེའི་སྐོར་ལ་དྲ་ཐོག་གི་བརྒྱུད་བྱས་ད་དེང་སང་དྲ་རྒྱའི་གི་དུས་རབས་རེད་ལབ་ཀྱི་ཡོད་དུས་དེའི་སྐོར་ལ་ང་ཚོས་གི་ཕྱོགས་བསྡུས་བྱས་ད་སྙན་ཐོ་འདོན་རྒྱུ་ཅིག་བྱས་ཡོད་རེད། སྙན་ཐོ་དེ་ད་གཞི། གཞི་འཛིན་ས་གི་གྲུབ་ཆ་ལ་ནི་རེད། འོན་ཏེ་དང་པོ་ག་འདྲའི་འདྲ་བོ་ཅིག་ཆགས་རེད་ལབ་ན། འདས་པའི་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་བོད་དང་བྲལ་ནས་སྐྱབས་བཅོལ་བ་བཙན་བྱོལ་བ་བོད་པའི་སྐྱབས་བཅོལ་བ་ཁག་ཅིག་བྱེས་ཐོག་ལ་ཕེབས་རེད། ཁོ་རང་ཚོའི་མཉམ་དུ་ང་ཚོའི་ཉམས་ཞིབ་པ་གི་བཅར་འདྲི་བྱེད་དུས་སྐབས་སུ་ག་རེ་ཧ་གོ་རེད་ལབ་ན། སྐྱབས་བཅོལ་བ་གཉིས་ཀྱིས་ང་ཚོ་ལ་ག་རེ་ཞུས་སོང་ཟེར་ན། རྒྱ་ནག་གཞུང་གིས་མཉེན་ཆས་ཅིག་ཨ་ནི། ཡིན་གཅིག་མིན་གཅིག་སོ་སོའི་ཁ་པར་ནང་ལོགས་ལ་ཕབ་འདྲེན་བྱས་བཅུག་གི་འདུག་ཟེར་ལབ་རེད། ཨ་ནི། མཉེན་ཆས་འདི་ཨ་ནི་རྒྱ་ནག་གཞུང་རང་གི་མཉེན་ཆས་ཅིག་རེད་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལ་ཁོ་རང་ཚོས་ཀྱི་གསར་འཛུགས་བྱས་ཡོད་རེད་ད་ལྟ་ཁོ་རང་ཚོའི་བོད་ནང་གི་དྲ་རྒྱའི་ནང་ལ་འདྲ་བོ་ཆ་བཞག་པ་ཡིན་ན་མཉེན་ཆས་འདི་ལ་ཨ་ནི། རྒྱལ་ཁབ། རྒྱལ་ཁབ་ཁ་བསླུ་ངོ་རྒོལ་ལྟེ་གནས་ཁང་གི། ལྟེ་གནས་ཁང་གི། མཉེན་ཆས་ལབ་ནས་ཞུ་གི་འདུག་ད་ང་ཚོའི་གི། དེ་ཧ་གོ་བ་དང་ཨ་ནི། ཧ་འདྲ་ཉམས་ཞིབ་སྡེ་ཚན་གཞན་པ་དེ་མཉམ་དུ་ལ་ནི། འདིའི་སྐོར་ལ་ཡང་བསྐྱར་དམིགས་བསལ་གྱི་ནི་དེང་དུས་ཀྱི་ཉམས་ཞིབ་ཐབས་ལམ་ཐོག་ནས་མཉེན་ཆས་དེའི་བརྒྱུད་བྱས་ཨ་ནི་སོ་སོའི་གི་ཁ་པར་བརྒྱུད་ནས་རྒྱ་ནག་གཞུང་གི་སོ་ཉུལ་དེ་བརྟག་པ་གལ་ཆེན་པོ་ཅིག་མཐོང་རེད། ཨ་ནི། འདི་ཉམས་ཞིབ་འདི་བྱེད་དུས་སྐབས་སུ་ལ་ནི་ང་ཚོས་ག་རེ་ཧ་གོ་རེད་ལབ་ན། སྤྱིར་བཏང་ནི་ང་ཚོས། བོད་ནང་ལ་དྲ་རྒྱའི་བརྒྱུད་ནས་དམ་དྲག་བྱས་པ་འདི་གཞིས་བྱེས་བོད་མི་གཉིས་ཀྱིས་དཔེ་ཁ་གསལ་བོ་ཤེས་ཀྱི་ཡོད་རེད་སོ་སོ་ལ་ཉམས་མྱོང་གི་མང་པོ་ཅིག་ཡོད་རེད་དེ་མི་མང་པོ་ཅིག་ཞེད་སྣང་གི་རྐྱེན་གྱིས་འདིའི་སྐོར་ལ་ཨ་ནི་སུ་གང་ཅིག་ལ་ལབ་ཐུབ་ཀྱི་ཡོད་མ་རེད། ག་ཚོད་ཀྱིས་སོ་སོའི་ཕ་ཡུལ་གཅིག་པ་ཡིན་ནའི་རེད་འཆམ་པོ་ཡིན་ནའི་རེད་དེ་འདྲས་ཀྱིས་རྒྱལ་མཚམས་བརྒལ་ནས་རྒྱ་ནག་གཞུང་གིས་དམ་དྲག་བྱས་ཡོད་པ་དེ་ད་ཐ་ན་ཉེ་ཆར་བོད་མིའི་རྡ་ས་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་བསྟི་གནས་ཁང་གི་ཉམས་ཞིབ་སྟོན་པ་དེ་ནང་དཔེ་ཁ་གསལ་པོ་ཅིག་བཏོན་ཡོད་རེད། ཡིན་ནའི་ང་ཚོས་གིས་ད་མཉེན་ཆས་གསར་བ་འདི་བརྒྱུད་ནས་ག་འདྲས་བྱས་ནས་བོད་ནང་ལ་དམ་དྲག་བྱེད་རྒྱུ་དེ་འགྱུར་བ་གསར་བ་ཅིག་འགྲོ་རེད་ལབ་ནས་དྲི་བ་དེ་སླེབས་དུས་སྐབས་སུ་ང་ཚོས་སྔོན་མ་བོད་ནང་ལོགས་ལ་དམ་དྲག་བྱེད་དགོས་ཀྱི་ལོ་རྒྱུས་ནང་ལ་བལྟ་ཡོང་དུས་ག་རེ་ཧ་གོ་རེད་ལབ་ན། མཉེན་ཆས་ཕབ་ལེན་བྱེད་ཡས་ཀྱི་ཁོ་རང་ཚོས་ཀྱི་ཁྱབ་བསྒྲགས་དེ་དཔེ་ཤུགས་ཆེན་པོ་སྤེལ་བ་རེད། ཉིས་སྟོང་ཉི་ཤུ་རྩ་གཅིག་འདྲ་པོ་ཆ་མཚོན་པ་ཡིན་ན། ང་ཚོ་ནད་ཡམས་འདི་བྱུང་བའི་འཛམ་བུ་གླིང་གཅིག་ནང་དེ་ཡུལ་དེ་ག་སོ་ནད་ཡམས་ཡོད་པའི་སྐབས་སུ་ཁོ་ཚོའི་གི་དཔེར་ན་ནག་ཆུ་རྒྱུད་གི་འབྲི་རུ་རྫོང་རེད། ད་ག་ནང་བཞིན་གི་ད་རྔ་བ་ནང་ཡོད་རྒྱུ་ཡི་ཡང་རྫོང་གཅིག་རེད། ཨ་ནི་དེ་བཞིན་ད་ལྷ་ས་ལའི་བྱུང་ཡོད་རེད། ད་ག་ནང་བཞིན་ངའི་བོད་ས་ཡོངས་རྫོགས་ལའི་བྱུང་ཡོད་རེད་བསམ་གི་འདུག་དེ་འདྲའི་གི་དམ་དྲག་ཅིག་གི་འོག་ལ་ཨ་ནི་འབྲི་རུ་རྫོང་འདྲ་པོ་ཆ་མཚོན་པ་ཡིན་ན་གཏེར་ཁ་སྔོག་འདོན་གྱི། ངོ་རྒོལ་དཔེ་ཤུགས་ཆེན་པོ་སྤེལ་ཡོད་རེད་དེའི་སྐོར་ལ་གནས་ཚུལ་དེ་ཚོ་མར། བཙན་བྱོལ་གྱི་གསར་ཁང་རེད་ཉམས་ཞིབ་ལྟེ་གནས་ཁང་དེ་ཚོ་ལ་བཏང་ཡོང་དུས་སྐབས་སུ་ལ་བོད་པ་གནས་ཚུལ་གཏོང་མཁན་དཔེར་ཆ་བཞག་ན་དཀོན་མཆོག་སྦྱིན་པ་ལགས་འདྲ་པོ་ཆ་བཞག་ན་ཁོ་རང་བཙོན་ཁང་ནང་ལ་ཁྲིད་ཅིང་ལོ་ཉི་ཤུ་རྩ་གཅིག་གི་ཁྲིམས་ཐག་བཅད་ནས་རྗེས་སུ་བཙོན་ཁང་ནས་མར་ཁོ་རང་ཚོས་ཀྱི་བཏང་དུས་སྐབས་སུ་འདས་གྲོངས་སུ་ཕྱིན་གྱི་གནས་སྟངས་ཅིག་གི་བར་ལ་བཏང་རེད་དེ་འདྲའི་ས་ཆ་ཅིག་འབྲི་རུ་རྫོང་གི་ནང་ལ་དར་མདོ་ཡུལ་ནས་ཀྱི་རྒྱ་ནག་གཞུང་གི་མཉེན་ཆས་དེ་ཕབ་ལེན་བྱེད་བྱེད་དགོས་ཡོད་པའི་ཁོ་ཚོའི་གྱི་ཚོགས་འདུ་སྤེལ་བྱས་ཡོད་རེད་ཨ་ནི་ཁྱབ་བསྒྲགས་ཀྱི་མང་པོ་ཅིག་བྱས་ཡོད་རེད། ཕྱོགས་ཡོངས་ནས་ང་ཚོས་ཀྱི་ཏོག་ཙམ་ལྟ་དུས་སྐབས་སུ་ལ་ཨ་ནི་མཉེན་ཆས་དེ་ཕབ་ལེན་བྱེད་དགོས་འདི་བརྒྱུད་བྱས། སོ་སོའི་གྱི་ཁ་པར་ནང་ལོགས་ལ་བྷི་ཅཱཏ་ནང་བཞིན་གྱི་བེད་སྤྱོད་བྱེད་མཁན་གྱི་མི་དེ་གི་ཧ་མ་གོ་བར་སྐད་ཆ་ག་རེ་དྲི་བ། སྐད་ཆ་ག་རེ་བཤད་བ་ཡི་གེ་ག་རེ་བྲི་བ་དེ་ཚོ་རྒྱ་ནག་གཞུང་གི་ལྟ་ཐུབ་ཀྱི་ཡོད་པ་དེ་ང་ཚོས་གསལ་པོ་གཅིག་ཧ་གོ་གི་ཡོད་དུས། ད་བར་དུ་རྒྱ་ནག་གཞུང་གིས་དྲ་བ་བརྒྱུད་བྱས་དམ་དྲག་བྱེད་དགོས་དེ་ལ་ཁོ་རང་ཚོས་ཀྱི་ཐབས་ལམ་གསར་བ་གཅིག་ཡིན་པ་དེ་ང་ཚོས་ཀྱི་ཧ་གོ་རེད། རེད་དེ། རེད་ལགས་ད་ག་རང་རེད་རྒྱ་ནག་གཞུང་གིས་ད་ཐབས་ལམ་གསར་བ་གཅིག་བེད་སྤྱོད་བཏང་ནས་བོད་ཕྱི་ནང་གཉིས་ཆ་ལ་གཅིག་དྲ་ལམ་ནས་སོ་ཉུལ་བྱེད་ཡ་དང་ཨ་ནི་གནོན་ཤུགས་སྤྲད་ཡ་དེ་འདྲའི་མང་པོ་གཅིག་ཡོང་བསྡད་ཀྱི་འདུག་ད་ལྟ་ཁྱེད་རང་གི་བཤད་ཡ་ནང་བཞིན་གྱི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཡིན་ན་གཅིག་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་ད་ཕྱི་ལོགས་ན་ཡོད་པའི་བོད་པ་དེ་ཚོ་ལ་ཡང་དྲ་ལམ་ནས་སོ་ཉུལ་བྱེད་ཡག་དང་གཉའ་གནོན་བྱེད་པ་དེ་འདྲའི་གི་སྙན་ཞུ་ཅིག་རེད་ད་ཁྱེད་རང་བཟོས་པའི་སྙན་ཐོ་བཏོན་པ་དེ་ན་བོད་ནང་ན་ཡང་རྒྱ་ནག་གཞུང་གི་དྲ་ལམ་ནས་ད་བོད་ལ་བོད་པ་ལ་སོ་ཉུལ་བྱེད་གི་ཡོད་བ་དང་སྟངས་འཛིན་བྱེད་གི་འདུག་བ་དེ་ད་ལྟ་ཁྱེད་རང་གི་གསུང་བ་ནང་བཞིན་གི་རྒྱ་ནག་གཞུང་གི་ཕྱི་ལོ་ཆིག་སྟོང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་ནི་རྒྱལ་ཁབ་ཀྱི་ཁ་བྲལ་ལ་རྒོལ་བའི་ལྟེ་གནས་ཁང་ཟེར་ཡ་གཅིག་གི་མཉེན་ཆས་ཅིག་ཀྱང་ཕབ་ལེན་བྱེད་གི་འཇུག་གི་འདུག་ཟེར་གསུང་གི་འདུག་བ་མི་དེ་ཚོ་ལ་ཨ་ནི་མཉེན་ཆས་དེ་ཁ་པར་ནང་ཡིན་ན་རེད་ག་ཕབ་ལེན་བྱེད་ཡས་ན་དེ་རྒྱ་ནག་གཞུང་ག་རེ་ག་རེ་ཧ་གོ་དགོས་བ་རེད། དེའི་ནང་ལ་སྤྱི་བཏང་ནས་ང་ཚོ་མཉེན་ཆས་ག་འདྲས་བྱས་ནས་མར་ཕབ་ལེན་བྱེད་དུས་སྐབས་སུ་ལ་མཉེན་ཆས་འདི་ཡི་ད་ཁོ་ར་ང་ཚོ་ལ་བེད་སྤྱོད་བྱེད་མཁན་དེ་ལ་ག་རེ་དྲིས་ཡོད་ལབ་ན། འདི་བརྒྱུད་བྱས་ནས་ང་ཚོའི་ཁྱེད་རང་གི་ཁ་པར་ནང་གི་ཁ་བྱང་དང་ནི་ཁྱེད་རང་ས་ཆ་ག་བ་ལ་ཡོད་མེད་དང་དེ་ཚོ་སྐོར་ལ་ང་ཚོའི་གི་གནས་ཚུལ་དེ་ལྟ་ན་འགྲིག་རེད་ལབ་ནས་ཆོག་མཆན་ཞུ་ཡས་ཀྱི་ཁོ་རང་ཚོའི་གི་སྤྱི་བཏང་ནས་ཧ་ལ་བ་རེད་ཡིག་ཆ་ལ་ནས་རེད་འདི་རུ་མང་པོ་ཅིག་སྟོན་ཡོང་གི་རེད། ང་ཚོའི་གིས་ད་ཡང་དཀའ་ངལ་གཅིག་ག་རེ་ཡོད་རེད་ལབ་ན་ང་ཚོའི་གིས་མཉེན་ཆས་འདིའི་སྐོར་ལ་ཉམས་ཞིབ་བྱེད་དུས་སྐབས་སུ་ལ། ང་ཚོའི་མཉེན་ཆས་འདི་ད་བོད་ཀྱི་ཕྱི་ལ་ཡོད་དུས་སྐབས་སུ་འདི་ཉམས་ཞིབ་བྱེད་དུས་ཡང་བོད་ནང་རང་ལ་མིང་ཐོ་ཡོད་དགོས་ཀྱི་ཧྲིན་ཧྥིན་ཀྲིང་རང་གང་གི་མིང་ཐོ་ཡོད་དགོས་ཀྱི་ཨ་ནི་ད་ཨང་གྲངས་ཡིན་ན་རེད SIM card ཅིག་ཁ་པར་ནང་ལ་བླུགས་དེའི་མཉམ་དུ་ལ་མཉེན་ཆས་འདི་བླུགས་དེའི་མཉམ་དུ་ལ WeChat བླུགས་ནས་ཡང། སོ་སོ་ཀྱི་ཁ་པར་བརྒྱུད་ནས་གནས་ཚུལ་དེ་ག་འདྲས་བྱས་ནས་སོ་སོའི་ཁ་པར་དེ་མཉེན་ཆས་དེ་གིས་ག་འདྲས་བྱས་ནས་གནས་ཚུལ་ལྟ་གི་འདུག་ལབ་དེ་ང་ཚོ་བྱུང་བ་ཁ་ཅིག་ན་བོད་ནང་ནས་ང་ཚོ་ཨང་གྲངས་དེ་རག་ཐུབ་དཔེ་ཁག་པོ་བྱས་ཡོད་ར་ཡིན་ནའི་ང་ཚོས་ཀྱི་མཉེན་ཆས་དེ་ད་དཔེ་མཚོན་འདྲ་བོ་ཅིག་ཞུ་བ་ཡིན་ན་ཆུ་ཚོད་འདྲ་བོ་ཅིག་ཆ་བཞག་ན་གལ་སྲིད་ང་ཚོས་ཀྱི་ཆུ་ཚོད་དེའི་ནང་ལོགས་ལ་གློག་མེད་བྱས་ཅིག་རག་བ་ཡིན་ན

སོ་སོ་ཀྱི་བེད་སྤྱོད་བྱེད་མཁན་གྱིས་ཧ་མ་གོ་བ་བྱས་ནས་སོ་སོ་ཀྱི་ཁ་པར་ནང་ལ་ཡི་གེ་ག་རེ་བྲིས་ཀྱི་འདུག་ཨ་ནི་ཕར་སྐད་འཕྲིན་གཅིག་བཏང་བ་ཡིན་ན་རེད་ཡི་གེ་གཅིག་བཏང་བ་ཡིན་ན་རེད་ཆུ་ཚོད་ག་ཚོད་ལ་བཏང་ཡོད་མེད་བྱས་ཨ་ནི་ད་དུང་ད་ང་ཚོ་རྒྱ་གར་ནང་ལ་ཡོད་ཡིན་ན་རེད་བོད་ནང་ལ་ཡིན་ན་རེད་དམིགས་བསལ་གྱི་རྒྱལ་སྤྱིའི་གནས་ཚུལ་བོད་ཀྱི་ཕྱི་ལོགས་རང་ལས་དཔེ་བརྒྱུད་ཀྱི་དེ་ཚོ་མིག་ལྟ་ཡས་ཆེད་དུ་ལ VPN ལབ་མཁན་ཅིག་བེད་སྤྱོད་བཏང་གི་ཡོད་ར་འདིའི་གི་བེད་སྤྱོད་བྱེད་ཀྱི་ཡོད་མེད་དེ་ལྟ་ཐུབ་པའི་གི་ཁོང་ཚོས་གི། འདི་ནང་ལོགས་ལ་གྲགས་ལ་གྲུབ་ཆ་ལབ་དགོས་རེད། དེ་ཚོ་ཚང་མ་ཡོད་དུས་སྐབས་སུ་ལ་དམིགས་བསལ་གྱིས་དོ་སྣང་བྱེད་དགོས་དང་ཨ་ནི་ང་ཚོ་བེད་སྤྱོད་བྱེད་མཁན་གྱི་བོད་པ་དེ་ཚོ་ཧ་གོ་དཔེ་གལ་ཆེན་པོ་རེད། གལ་སྲིད་ཁ་པར་གཅིག་གི་ནང་ལ་སོ་སོའི་གྱི VPN ཡོད་ནས། གལ་སྲིད་ཡང་འདིའི་ནང་ལོགས་ལ་ད་ཁོ་ཚོའི་གྱི་མཉེན་ཆས་འདི་ཡོད་པ་ཡིན་ན། ཨ་ནི། པའི་ཉེན་ཁ་ཞེ་པོ་ཅིག་ཡོད་རེད། ང་ཚོས་ངོ་ཚོས། རེད་ད་ལྟ་མཉེན་ཆས་དེ་བཅུག་པ་ཡིན་ན་ད་ལྟ་ཁྱེད་རང་ཚོ་གི་སྙན་ཐོ་ནང་ད་ལྟའི་སྒང་ལ། གཅིག་བྱས་ན་རྒྱ་ནག་གཞུང་གི་མཉེན་ཆས་དེ་བཅུག་པའི་ཁ་པར་དེ་ཚོ་ད་ཁ་པར་ཡོད་ས་ཡིན་ན་ནང་མིའི་ལྟོ་བ་ནས་སྐད་ཆ་བཤད་ཀྱི་ཡོད་ན་ར་ཕལ་ཆེར་གོ་གི་ཡོད་བ་འདྲ་བོ་དེ་འདྲས་ཅིག་གསུང་གི་འདུག་དེ་ཚོ་གང་འདྲས་ཡིན་ན། ད་ལྟ་ང་ཚོ་བོད་རང་ནས་ཡོང་དོན་གྱི་སྐྱབས་བཅོལ་མགོ་ལོག་ཁུལ་ནས་རེད་ཁོ་རང་གིས་ཞུས་སོང། ད་ལྟའི་བོད་རང་ནང་ལ་དམ་དྲག་གི་ཁོར་ཡུག་དེ་འདྲས་ཅིག་གི་འོག་ལ་གནས་མཁན་གྱི་བོད་པ་ཅིག་གིས་གསུང་རྒྱུ་རེད། ཨཱ་ནི། ད་བོད་ནང་ལ་མཉེན་ཆས་འདིའི་སྐོར་ལ་ག་རེ་ཡོད་འདིའི་སྐོར་ལ་ཨཱ་ནི་རང་དབང་ལྡན་པའི་ཉམས་ཞིབ་ཚོགས་པ་ཡིན་ན་རེད་ཆེད་ལས་པ་དེ་འདྲས་ཀྱི་ཉམས་ཞིབ་བྱེད་ཐུབ་མཁན་སུ་གང་ཅི་ཡོད་མ་རེད། ཨཱ་ད། དེ་འདྲས་ཡིན་དུས་སྐབས་སུ་མི་མང་གི་ཞེད་སྣང་རང་གི་གནས་ཚུལ་རག་ཐུབ་མིན་ཡོད་རྒྱུ་འདིའི་སྒང་ལ་ཨཱ་ནི་ཁ་པར་མཉེན་ཆས་འདི་ཕབ་ལེན་བྱེད་དགོས་ཡོད་ས་ནི་རྒྱལ་ཡོངས་བེབ་སཱི་ཅིག་དཔུང་མ་རེད་དེ་རྒྱ་ནག་སྐམ་ས་ལས་དཔེ་ཤུགས་ཆེན་པོ་བྱུང་ཡོད་རེད་དེ་འདྲའི་སྐབས་སུ་ནི་ཁོ་རང་ཚོ་གི་ཚོར་སྣང་དཔེ་ཤུགས་ཆེན་པོ་དེ་དེའི་བརྒྱུད་ནས་སྐད་ཆ་ག་རེ་གོ་གི་ཡོད་བ་དང་ཨ་ནི་ག་བ་ལ་འགྲོ་གི་ཡོད་བ་དང་དེ་ཚོ་ཡི་ཁོ་རང་ཚོ་གི་ཚོར་སྣང་དང་ཨ་ནི་ཞེད་སྣང་ཤུགས་ཆེན་པོ་དེ་བྱུང་བའི་སྐབས་སུ་ཨ་ནི་གསུང་རྒྱུར་གྱི། གལ་ཆེ་ཞིག་རེད། རེད་ད་རྒྱ་ནག་གཞུང་གི་ཐབས་བརྒྱ་ཇུས་སྟོང་གི་དེང་རབས་ཀྱི་བརྡ་འཕྲིན་བེད་སྤྱོད་བཏང་ནས་བོད་པ་སྒང་ལ་སོ་ཉུལ་བྱེད་ཡ་ལས་ཀ་ཞིག་སྤེལ་བཞིན་པ་རེད་ད། ད་ཁྱེད་རང་ཚོས་ཧ་གོ་བ་ན་མཉེན་ཆས་ཅིག་གི་སྒང་ནས་བོད་པ་ལ་དཀའ་ངལ་མང་པོ་བྱུང་ཚུལ་ཟེར་གྱི་འདུག་ད་ཡང་དེ་ལ་ཅིག་གདོང་ལེན་བྱེད་དགོས་ཡ་དང་ཡང་ན་མཉེན་ཆས་དེ་ཅིག་ཚ་ཡ་ན་ནང་མི་དེ་ཚོ་གི་ཅིག་གཟབ་གཟབ་བྱེད་དགོས་ཡ་ད་མཉེན་ཆས་དེ་ཡོད་མཁན་གྱི་མི་དེ་ཚོ་གི་དེ་ཚོ་བྱེད་ཐབས་ལམ་འདྲ་བོ་ག་རེ་ཡོད་བ་རེད་ད་རྩ་བའི་ཆ་ནས་རྒྱ་ནག་གཞུང་གི་དེའི་སྐོར་ལ་འགྲོ་སོང་མང་པོ་དང་ཁོང་རང་ཚོ་གི་ད་མི་དང་དཔལ་འབྱོར་ནུས་བ་མང་པོ་ཅིག་བཏོན་ནས་ད་ཅིག་དཀའ་ངལ་ད་ཡོད་ཅེས་ད་ཡིན་ན་ར་རྩ་བའི་ཆ་ནས་འདི་འདྲ་འདི་འདྲ་བྱས་པ་ཡིན་ན་ཡང་དེ་ལས་ཅིག་ཉེན་ཁ་ལས་ཡོལ་ཐུབ་ཡ་དེ་འདྲའི་གི་ལམ་ཁ་ཡོད་བ་རེད། བོད་ནང་རང་གི་གནས་ཚུལ་དེ་བོད་པ་བོད་ནང་རང་ལ་ཡོད་གི་བོད་པ་དེ་ཚོ་ཞེད་སྣང་དཔེ་ཆེན་པོ་བ་དེ་ཡོད་བ་དེ་ང་ཚོ་གཞིས་བྱེས་གཉིས་ཀྱི་བར་ལ་ཁ་ཐུག་འབྲེལ་བ་ཡོད་མཁན་བོད་པ་དེ་ཚོ་གི་དཔེ་ཤུགས་ཆེན་པོ་ཧ་གོ་གི་རེད་ཁ་གསལ་པོ་ཧ་གོ་གི་རེད། ཕ་མ་སྤུན་ཀྱག་བར་ལ་དངུལ་གཅིག་བཏང་བ་ཡིན་ནའི་གེ་དཀའ་ངལ་དཔེ་ཆེན་པོ་ཆགས་ཡོད་དུས་སྐབས་སུ་ནི་སོ་སོ་རང་གི་ངོ་ཤེས་ཀྱི་བརྒྱུད་བྱས་ནི་ཐབས་ལམ་གི་ཧ་མ་གོ་བ་བྱས་ནི་རེད་མི་གཞན་པ་བརྒྱུད་ནས་དངུལ་བཏང་ཡང་ན་ཚོ་ཐབས་ལམ་མང་པོ་ཅིག་གནང་གི་ཡོད་རེད་ད་ང་ཚོའི་གི་ད་ལྟ་ཉམས་ཞིབ་བྱེད་དགོས་དེ་ད་གལ་སྲིད་རི་ལྟ་བུ་ཅིག་ལ་ཆ་བཞག་པ་ན་རི་གི་རྩེ་འདྲ་བོ་ཅིག་མ་ཞིག་མ་རེད། ད་ཅིག་ངས་གོང་དུ་འགྲེལ་བཤད་རྒྱག་བ་ནང་བཞིན་རེད། ང་ཚོའི་གི་མཉེན་ཆས་འདི་དངོས་གནས་ཀྱི་ཁོ་གི་འགྲོ་སྟངས་མི་འདྲ་བོ་ཅིག་ལ་མཚོན་པ་ཡིན་ན་འགྲོ་སྟངས་བྱེད་སྟངས་དེ་ཚོ་ག་འདྲ་བྱས་ན་ཧ་གོ་བ་ལ་ཡིན་གཅིག་མིན་གཅིག་ཁོ་རྒྱ་ནག་རང་གི་ཁ་པར་རང་དབང་ཅིག་དང WeChat བྱས་དེ་ཚོ་གསུམ་ཀའི་མཉམ་དུ་ཁ་པར་ཅིག་ནང་ལ་ཡོད་བ་བྱས་ད་འདི་རྒྱ་ནག་རང་ལ་སོ་སོ་འགྲོ་ནས་ཕར་ཚུར་སྐད་འཕྲིན་བཏང་བ་ཡིན་ན་རེད་སྐད་ཆ་བཤད་བ་ནས་ཚར་རེ་ལ་ཡར་མར་འགྲོ་དུས་སྐབས་སུ་འདི་གི་ཡང་དྲ་རྒྱ་ཁོ་རང་རང་གི་ཨ་མ་ཅིག་ལ་ཡར་མཐུད་འགྲོ་གི་ར་དེ་ཚོ་ཚང་མ་གི་བར་ལ་ཆུ་ནང་ལ་འཛུལ་བ་ནང་བཞིན་གྱི་ཉམས་ཞིབ་ཅིག་བྱེད་དགོས་ཡོད་དུས་སྐབས་སུ་ལ་ནི་གལ་སྲིད་འདི་ཧ་གོ་བ་ཡོད་ན་ང་ཚོས་ཀྱི་ཐབས་ལམ་འདི་ཡོད་རེད་འདི་ཡོད་རེད་ནས་དཔེ་གསལ་པོ་ལབ་ཐུབ་རེད། ཡིན་ནའི། འདི་མེད་དུས་སྐབས་སུ་ལ་ད་ལྟ་ང་ཚོས་ཀྱི་ཉམས་ཞིབ་བྱེད་དགོས་དེ། རི་གི་རྩེ་ལྟ་བུ་རེ་ཞིག་ཡོད་འདི་ལ་ཉམས་ཞིབ་དེ་ལས་ལྷག་བྱས་དམིགས་བསལ་གྱི་ཨ་ནི་བཙན་འོག་ཏུ་ཡོད་རྒྱུ་གྱི་ལུང་པ་རེད། འདིའི་ནང་ལོགས་ལ་ནི་རྒྱལ་ཁབ་གཞན་པ་ད་ལྟ་ང་ཚོས་མཉེན་ཆས་འདི་འདྲ་བོ་ཆ་བཞག་པ་ཡིན་ན་རྒྱ་ནག་གཞུང་རང་གི་བཟོས་ཡོད་རེད་དེ་ཡིན་ནའི་ཁོ་རང་ཚོ་བརྗོད་བཞིན་པའི་བོད་རང་སྐྱོང་ལྗོངས་ནང་ལོགས་ཀྱི་ཧན་ད་ཡིག་ཆ་ཅིག་ང་ཚོས་ཀྱི་ཧ་གོ་ཡ་ལ་འདྲ་བོ་ཆ་བཞག་ཡ་ན་སྤྱི་བདེ་ལས་ཁུངས་ཀྱི་ཧན་ད་བོད་པ་ད་ཁོ་རང་ཚོ་ཀྱི་བསམ་བརྗོད་ཀྱི་ད་འཐབ་རྩོད་པ་ལ་ནི་རེད་ནི་གནད་ཡོད་མི་སྣ་དེ་ཚོས་ཀྱི་གནས་ཚུལ་མང་པོ་ཅིག་ཧ་གོ་རྒྱུ་དེ་དེ་ཚོ་ཚང་མ་ཡ། མཉམ་དུ་འདུས་བྱས་ཨ་རིའི་གཞུང་གི་བཟོས། Oracle ལབ་ནི་ཁོ་རང་ཚོའི་ཀྱི་ཡང Company གཅིག་ཡོད་རེད། དེའི་ཀྱི་བཟོ་སྐྲུན་གྱི Software དེ་རྒྱ་ནག་གིས་བེད་སྤྱོད་གཏོང་དུས་སྐབས་སུ་ལ། ཕྱི་རྒྱལ་གྱི་བཟོ་སྐྲུན་ཁང་ཡིན་ན་རེད་རྒྱ་ནག་གཞུང་བཙན་པོ་བཙན་འཛུལ་བྱེད་མཁན་གྱི་གཞུང་གཅིག་རེད། དུས་རབས་ཉི་ཤུ་རྩ་གཅིག་ནང་ལོགས་ལ་བོད་པའི་ཀྱི་ཉམས་མྱོང་དེ་དངོས་གནས་ཁོ་རང་གི། བཟའ་ར་བ་ནས་བཏང་ཅིང་སྡོད་སྐབས་སུ་ལ་ང་ཚོས་ཉམས་ཞིབ་ལྟེ་གནས་ཁང་གིས་ད་ལྟ་སྙན་ཐོ་བཏོན་མུས་དེ་གོམ་པ་དང་པོ་ཆུང་ཆུང་རེ་ཅིག་མཚོན་གྱི་འདུག་དོ་སྣང་བྱེད་དམིགས་བསལ་འདི་ང་ཚོས་ཀྱི་ཤུགས་རྒྱག་ས་ཆེ་ཤོས་འདི་ང་ཚོས་ཀྱི་ཚོང་ར་འདི་ཚོ་ཆགས་པ་རེད་བསམ་གྱི་འདུག་ད་ལྟ་ང་ཚོས་ཀྱི་མིག་སྔོན་ལ་ད་ལྟ Thermo Fisher ལབ་ནི་ད་ལྟ་རིགས་རྫས་ཀྱི།

བོད་རེད་རྒྱ་ནག་གཞུང་གི་སྤྱི་བདེ་ལས་ཁུངས་ཁག་རེད་རྒྱལ་ཁབ་བདེ་འཇགས་ཀྱི་འདི་ཚོ་ལ་ང་ཚོ་མཉམ་འབྲེལ་བྱས་ཡོད་མ་རེད་ཟེར་ནས་དེ་ཡིན་ཐབས་ལམ་ཅིག་རེད་བསྟན་ཆོས་སྐྱིད་ལགས་ད་ལྟ་ཁྱེད་རང་གསུང་བ་ནང་བཞིན་གྱི་ཉེ་བའི་ལོ་གཅིག་གི་རིང་ད་ཨ་རི་གི་བཟོ་ཚོང་ཁང་ད་གི Thermo Fisher ཟེར་ཡ་དེ་གིས་ཡང་གཅིག་མ་ལག་ཅིག་རྒྱ་ནག་འཚོང་གི་ཡོད་པ་དེ་གི་ཅིག་བོད་ནང་གི་ད་བོད་པ་ཚོའི་ཁྲག་རིགས་རྒྱུ་རྫས་རྒྱུ་རྫས་བརྟག་དཔྱད་བྱེད་ཡ་དེ་ལ་བེད་སྤྱོད་གཏང་ཡ་དེ་ཚོར་ངོ་རྒོལ་ཤུགས་ཆེན་པོ་དང་ཐབས་ལམ་མང་པོ་སྤྱད་དེ་ཅིག་བཀག་ཐབས་བྱུང་བ་རེད། ད་ད་ལྟ་ཡང་ཁྱེད་རང་གིས་གསུང་བ་ཡིན་ན་ཡང་ཨ་རིའི་བཟོ་ཚོང་ཁང་གཞན་པ་ཅིག་གི་ཅིག་འཕྲུལ་ཆས་ཀྱི་མ་ལག་ཅིག་རྒྱ་ནག་གིས་བེད་སྤྱོད་གཏང་གི་འདུག་གསུང་གི་ཡོད་རེད
བ། ལའོ།
Oracle། ལགས་སོ་ལགས་སོ། ཨ་ནི་ཡང་ཁོ་རང་ཚོ་ལ་ད་ཅིག་བེད་སྤྱོད་གཏང་ཡ་དེ་རྒྱ་ནག་གིས་བེད་སྤྱོད་གཏང་གི་མ་འཇུག་ཡ་གི་ཐབས་ཤེས་ག་རེ་ཡོད་རེད། ད་དང་པོ་དེ་ང་ཚོས་ཀྱི་ཉམས་ཞིབ་དེ་བྱས་ཡོད་རེད་སྤྱིར་བཏང་ནས་ལས་འགུལ་ཞུ་གཏུག་ག་རེ་རེ་ཞིག་སྤེལ་བ་ཡིན་ནའང་དངོས་ཡོད་གནས་ཚུལ་དེ་འགྲེལ་བཤད་རྒྱག་དགོས་པ་དང་དངོས་ཡོད་གནས་ཚུལ་དེ་ཐབས་ལམ་མང་པོའི་སྒོ་བྱས་ཁ་གསལ་བོ་བཟོ་དགོས་པ་དེ་གལ་ཆེན་པོ་ཡོད་དུས་སྐབས་སུ་ཉམས་ཞིབ་དེ་ལས་འགུལ་དང་ཞུ་གཏུག་རིམ་པའི་ཀྱི་གཞི་རྟེན་འདྲ་བོ་ཅིག་བྱས་ཡོད་དུས་ང་ཚོས་ཉམས་ཞིབ་ད་ལྟ་དེ་ཐོན་ཡོད་རེད། གཉིས་པ་དེ་ག་རེ་རེད་ཟེར་ན། ད་ང་ཚོས་ཀྱི་ཉམས་ཞིབ་དེའི་སྒང་ལ་ལས་འགུལ་དང་ཞུ་གཏུག་ཅིག་སྤེལ་ལ་ཡང། འགུལ་བ་དང་འཐབ་རྩོད་པ་དང་བྱུང་ན་ཡག་ཤོས་གནས་ཚུལ་དེའི་སྐོར་ལ་སོ་སོ་རང་ལ་ཉམས་མྱོང་བྱུང་མཁན་གྱི་མི་དེ་ཚོས་ཡར་བློ་ཁོག་བསྐྱེད་བྱས་ལངས་པ་རེད་ཡང་ན་གསར་ཁང་དང་ཉམས་ཞིབ་ཁང་དེ་ཚོས་ཁོ་ཚོ་ལ་བདེ་འཇགས་ཁོ་ཚོའི་བདེ་འཇགས་ལ་བསམ་བློ་བཏང་བྱས་ཁོ་ཚོས་ཀྱི་དངུལ་ཁང་དངུལ་དུང་ལང་སེང་གེ་སོ་སོའི་ཀྱི་དཔང་རྟགས་ཀྱི་གནས་ཚུལ་དེ་ཡར་གཞུང་ལ་ཁ་ཐུག་ཅིག་ལབ་ཐུབ་ན་ཡག་པོ་ཡོད་རེད་ཨ་ནི་གནས་ཚུལ་དེ་ཚོ་གཞུང་ལ་ཨ་རིའི་གཞུང་ལ་ཨ་ནི་འགྲེལ་བཤད་རྒྱག་དུས་སྐབས་སུ་ལ་ང་ཚོས་ལས་འགུལ་ཅིག་སྤེལ་ལ། བོད་ཕྱི་ལོགས་རྒྱུད་ཀྱི་མི་ཚོས་ཀྱི་རང་དབང་དེ་ལོངས་སུ་སྤྱོད་ཐུབ་ལ་ཨ་ནི་ད། ང་ཚོས་ཀྱི་ཕྱི་ལའི་རང་དབང་དེ་ག་འདྲའི་རྩ་མེད་བཟོ་གི་ཡོད་པ་དེ་འགྲེལ་བཤད་རྒྱག་ཡ་གལ་ཆེན་པོ་བྱས་ཡོད་རེད་དེ་མེད་ན་ང་ཚོས་ཀྱི་སྐད་འབོད་ཅིག་རྒྱག་ཡ་ཡིན་ནི་རེད་ཞུ་གཏུག་ཅིག་རིམ་པ་ལ་འགྲོ་ཡ་ཡིན་ནི་རེད་མི་ཚང་མ་ཞེད་ནས་ཡར་ཐོན་ཐུབ་ཀྱི་མེད་དུས་ཨ་ནི་ད་ང་ཚོའི་རེ་བ་ལ། ཉམས་ཞིབ་དེའི་སྙན་ཐོ་འདི་བརྒྱུད་བྱས། གལ་སྲིད། བརྙན་ཐུང་ཨང་དང་བརྙན་ཆེན་འདིའི་སྐོར་ལ་དམིགས་བསལ་གྱི་གནས་ཚུལ་ཧ་གོ་མཁན་གྱི་བོད་པ་དེ་འདྲས་ཡོད་པ་ཡིན་ན་ནི་ང་ཚོ་ལ་འབྲེལ་བ་བྱེད་ཡ་ཡིན་ན་རེད། གལ་སྲིད་ཡང་སོ་སོ་ཤི། ཨ་ཡི་ཚོ་ཡིན་ན་རེད། སོ་སོའི་ནང་རྒྱུད་ཕ་རར་འཛོམས་ནས་སོ་སོའི་ཕ་ཡུལ་ལ་དེ་འདྲས་བྱུང་བའི་གནས་ཚུལ་དེ་ཚོ་མང་པོ་ཅིག་ཡོད་རེད་ངས་བསམ་གྱི་འདུག་རེད། དེ་ཚོ་མར་ཐོ་བཀོད་མེད་ཨ་ནི་ཡིག་ཐོག་ལ་མར་ཕབ་མེད་དུས་སྐབས་སུ་ནི་དཔེ་ཁག་པོ་ཆགས་ཡོད་རེད་དེ་ཚོ་ཚང་མ་མཉམ་དུ་ཡར་གཅིག་སྒྲུག་ཐུབ་ཡིན་ན་ལས་འགུལ་དང་ཞུ་གཏུག་རིམ་པ་དེ་ཚོ་ཡིན་ནུས་ཤུགས་ཀྱིས་ནི་ཧན་ད་ཚོང་ལས་དེ་ཚོ་རྒྱ་ནག་གཞུང་མཉམ་དུ་ལ་མཉམ་འབྲེལ་བྱེད་མ་དགོས་དེ་འདྲ་བྱུང་ཐུབ་པ་རེད་བསམ་གི་འདུག། རེད་ད། བསྟན་ཆོས་སྐྱིད་ལགས་གསུངས་པ་ནང་བཞིན་གི་ད་རྒྱ་ནག་གཞུང་གིས་ཐབས་བརྒྱ་ཇུས་སྟོང་གིས་བོད་ཕྱི་ནང་གཉིས་ཀྱི་འབྲེལ་བ་བཅད་ཡ་དང་དེ་འབྲེལ་མང་པོ་བྱས། ད་དྲ་རྒྱ་ཁག་གི་ནང་ལ་ཡང་བོད་ཕྱི་ལོག་ལ་འབྲེལ་བ་བྱེད་མཁན་དེ་ཚོ་མི་དེ་ཚོ་འཛིན་བཟུང་བྱས་ཁྲིམས་ཐག་བཅད་དེ་འདྲའི་གནས་ཚུལ་གྲ་མང་པོ་བྱུང་ཤག་དེ་གཅིག་དེའི་སྒང་ལ་ད་གཅིག་རྒྱ་ནག་གཞུང་གི་དེ་འབྲེལ་གྱི་སྟངས་འཛིན་ཆེན་པོ་ཅིག་བྱས་དེའི་སྒང་ལ་ཨ་ནེ་གཅིག་བོད་ཕྱི་ནང་གཉིས་ཀ་འབྲེལ་བ་བྱེད་ཡ་སྒང་ནས་དཀའ་ངལ་ཅིག་འཕྲད་ཀྱི་ཡོད་བ་རེད། སྤྱིར་བཏང་གི་འབྲེལ་བ་ཙམ་མ་རེད་ད་ལྟའི་ངའི་ཕྱི་ནང་ནང་ལ་ཕར་བཞག་མི་གི་གཅིག་གི་བསམ་བློ་དང་གཟུགས་པོ་འཕྲོད་བསྟེན་གནས་སྟངས་གི་སྒང་ནས་དཀའ་ངལ་ཅིག་བཟོ་བསྡད་ཀྱི་འདུག་བ་དེ་ཚོ་ཡང་ག་འདྲས་བྱེད་དགོས་བ་རེད་ད་ཅིག་ང་ཚོ་ལས་འགན་ཙམ་མ་རེད་མི་ཁོ་རང་གི་རྒྱུན་རིང་མི་རིང་གི་འཚོ་བ་སྒང་ནས་སེམས་པ་མ་སྐྱིད་པ་ཅིག་བཟོ་བསྡད་ཀྱི་འདུག་བ་རྒྱ་ནག་གཞུང་གི།
ད་ང་ཉམས་ཞིབ་པ་ཙམ་ཅིག་རེད་ངེད་གཉིས་ཀྱིས་ད་བོད་ས་ཡོངས་ལ་གནས་ཚུལ་དེ་འདྲའི་ཁྱབ་ཆེན་པོ་སེམས་སྐྱོ་བའི་གནས་ཚུལ་ཅིག་ལ་ངེད་ཀྱིས་ཐབས་ཤེས་ག་འདྲས་འདྲ་པོ་ཅིག་ང་རང་ཕར་བོད་ལ་མེད་ནས་ང་རང་གིས་དེ་འདྲའི་ལམ་སྟོན་བསླབ་བྱ་འདྲ་པོ་ཅིག་ལབ་ན་ང་རང་དེ་བདེན་པོ་མཐོང་གི་མི་འདུག་ར། ཡིན་ནའི་ང་རང་ག་དུས་ནས་ཀྱི། བོད་ནང་གི་གནས་ཚུལ་དེ་ཚོའི་སྐོར་ལ་མིག་ལྟ་དུས་རེད་དྲིས་དུས་རེད་ནི་ཉན་དུས་སྐབས་སུ་དཔེ། སོ་སོ་ཡི་ག་རེ། བདེན་པ་འདི་ར་སྤྲོད་དཔེ་གསལ་པོ་མཐོང་གི་འདུག་ལ་ན། འདི་འདྲའི་སྤྱི་ཚོགས་ཅིག་གི་ནང་ལོགས་ལ་ལུས་ངག་ཡིད་གསུམ་སྒོ་ནས་རྒྱ་ནག་གཞུང་གིས་ག་ཚོད་ཀྱིས་རང་དབང་འདི་རྩ་མེད་བཟོ་ཡའི་ཐབས་ཤེས་བཏང་ན་ཡང་ང་ཚོས་ཀྱི་སེམས་ཀྱི་རང་དབང་ལ་འདི་དྲག་གནོན་བྱེད་ནི་རྩ་མེད་བཟོས་ཐུབ་གི་མེད་པ་འདི་བོད་ནང་རང་གི་བོད་པ་དེ་ཚོ་ཀྱི་ཐེངས་མང་པོར་འཇུ་བཟུང་བྱས་ནས་བཙོན་ཁང་ནང་ལོགས་ལ་ཁྲིད་རྡུང་རྡེག་དང་མནར་གཅོད་འོག་ལ་ཁོང་ཚོས་ཀྱིས་རྡུང། ཤི་དུས་སྐབས་སུ་ལ་ད་དུང་གི་རྩ་མེད་བཟོས་ཐུབ་ཀྱི་མེད་པ་དེ་ཁོ་རང་ཚོས་ཀྱིས་ང་ཚོའི་བོད་པའི་ཀྱི་སེམས་ཀྱི་རང་དབང་དེ་དྲག་གནོན་གྱིས་རྩ་མེད་བཟོས་ཐུབ་ཀྱི་མ་རེད་བསམ་གྱི་འདུག་ཨ་ནི། བོད་ནང་ལ་འགྲོ་ག་དུས་ནས་ཀྱི་སྐད་ཆ་བཤད་ནི་རེད་ཨ་ནི་སྐད་འབོད་རྒྱག་ནི་རེད། རྩོམ་བྲིས་ནི་རེད། མི་ཕན་ཚུན་བར་ལ་ལས་སྐད་ཆ་བཤད་ནི་འཇུ་བཟུང་བྱེད་ཡུལ་ཡོད་ན་ཡང། ཨ་ནི་ཁོ་རང་ཚོས་ཀྱི་དཔེ་གསལ་པོ་མཁྱེན་གྱི་ཡོད་རེད། གསར་ཁང་གི་ལས་བྱེད་ཅིག་པར་འཁྱེར་ནི་རེད་ཨ་ནི་ཇུས་བྱེད་ནི། སྐད་ཆ་བྱེད་ག་དང་ལན་ཉན་ག་ཡོང་མཁན་སུ་གང་ཅིག་མེད་ན་ཡང་ད་དུང་གི་གནས་ཚུལ་བཏང་ཡོང་གྱི་རེད་དུས་ཚོད་ག་ཚོད་འགོར་ནས་ལོ་ག་ཚོད་འགོར་ནས། མུ་མཐུད་ཀྱི་ང་ཚོས་ཀྱི། ཁོ་རང་ཚོས་ཀྱི་གནས་ཚུལ་དེ་རིམ་པས་རིམ་པས་ཁག་རོ་ཏེ་སྤེལ་འགྲོ་གི་རེད་དེ་ཡིན་ནའི་ངས་མུ་མཐུད་ནས་འགྲོ་གི་རེད་བསམ་གྱི་འདུག་ཡིན་ན་དེའི་སྒང་ལ་ནི་ང་ཚོའི་བོད་པའི་གི་གནས་ཚུལ་དེ་ཕྱོགས་མང་པོ་ཅིག་ངོས་ནས་ལྟ་ཡ་གི་གནས་ཚུལ་ཅིག་རེད་གང་ལྟར་ང་ཚོ་བཙན་འཛུལ་བྱེད་རྒྱུ་ཡི་ལོ་རྒྱུས་ཅིག་ད་རེད་དེ་དེའི་སྒང་ལ་ནི་ཚོང་གི་བརྒྱུད་ནས

གལ་ཆེན་པོ་ག་འདྲ་ཞིག་མཐོང་གི་ཡོད་ཡིན་ན་རྒྱ་ནག་གཞུང་གིས་ཉན་འཇོག་ག་རེ་བྱེད་ཀྱི་རེད། རྒྱ་ནག་གཞུང་གིས་ཉན་འཇོག་ག་རེ་བྱེད་ཀྱི་རེད་ལབ་མཁན་འདི་དངོས་གནས་ཁོ་རང་ང་ཚོ་ད་རྒྱ་ནག་གིས་བོད་བཙན་འཛུལ་བྱས་ནས་བྱས་ནས་ང་ཚོ་མི་ཐོག་ད་གསུམ་བཞི་སྤྲོད་པའི་དེ་ཚོས་ཀྱིས་དཔེ་གསལ་པོ་ཧ་གོ་མ་ཟད་ང་ཚོ་གཞོན་སྐྱེས་དེ་ཚོས་ཀྱིས་ཧ་གོ་གི་ཡོད་རེད་དེ། འགྱུར་བ་ག་རེ་རེད་ལབ་ན། འགྱུར་བ་ག་རེ་འགྲོ་རེད་ཟེར་ན་སྔོན་མ་ང་ཚོ་བོད་བཙན་འཛུལ་བྱེད་བྱེད་ཨ་ནི་སྐབས་དེའི་སྐབས་སུ་དེའི་སྐབས་སུ་ང་ཚོ་བཙན་བྱོལ་ལ་ནི་རྒྱ་གར་རེད་བལ་ཡུལ་རེད་འབྲུག་རེད་ནི་བོད་རང་གི་ཉེ་འགྲམ་སུ་ཡོད་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ང་ཚོ་སྐྱབས་བཅོལ་བ་ཆགས་ནས་བསྡད་ཡོད་དུས་སྐབས་སུ་ཕྱི་ལོགས་ཀྱི་ལུང་པ་དེ་ཚོའི་ནང་ལོགས་ལ་ཁ་བསྡུ་འགྲོ་བྱས་ནི་སྐད་ཆ་བཤད་གར་འགྲོ་ཞུ་གཏུག་བྱས་ནི་རེད་ལས་འགུལ་གྱི་རིམ་པ་དེ་ཚོ་མང་པོ་ཅིག་ནི་མི་གཞན་པ་ལ་བརྟེན་དགོས་ཡོད་དུས་ནི་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཡོད་རེད། ང་ཚོའི་ཡིག་ཆ་བར་ལ་ཡོད་མ་རེད་རྒྱ་གར་གཞུང་གིས་ང་ཚོ། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་གི་སྐྱབས་བཅོལ་གྱི་ཡིག་ཆ་དེ་ལ་ཁོ་རང་ཚོས་ཀྱིས་མཚན་རྟགས་བསྐྱོན་ཡོད་མ་རེད། ཡིན་ནའི་ད་ལྟའི་གི་གནས་ཚུལ་དེ་མ་འདྲ་བ་རེད། ཨ་ནི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་རྒྱལ་བ་རིན་པོ་ཆེ་ལ་ཨ་ནི་ད་འཛམ་གླིང་ཞི་བདེའི་དེད་དཔོན་ད་ཨ་ནི་ད་ནོ་བེལ་ཞི་བདེའི་གཟེངས་རྟགས་དེ་ཕུལ་ནས་བཟུང་བོད་ལབ་མཁན་དེ་རྒྱལ་བ་རིན་པོ་ཆེ་ཡི་བཀའ་དྲིན་གྱིས་མི་མང་ཚང་མ་ལ་གོ་རྟོགས་སླེབས་དང་ཨ་ནི་རིམ་པས། བོད་པ་རང་གིས་སྣེ་ཁྲིད་ནས་ཉིན་མ་ང་ཚོ་གཞོན་ནུ་བོད་ཀྱི་གཞོན་ནུ་ཚོགས་པ་ཡོད་རེད་སློབ་ཕྲུག་རང་ལ་ཚོགས་པ་ཡོད་རེད་བུད་མེད་ཚོགས་པ་ཡོད་རེད་ཨ་ནི་དེ་ནས་ཡང་ཉིད་ཀྱི་ད་ལྟ་མིང་ཆེ་བ་མང་པོ་ཡོད་རེད་ཉམས་ཞིབ་ལྟེ་གནས་ཁང་དང་གསར་ཁང་ནས་རིམ་པ་མང་པོ་ཞིག་སླེབས་དུས་སྐབས་སུ་ང་ཚོ་བཙན་བྱོལ་ནང་ལ་ཡོད་པ་ཡིན་ན་ཡང་ང་ཚོས་ཀྱིས་བཙན་བྱོལ་ནང་ལོགས་ལ་བོད་ལབ་མཁན་འདི་གལ་སྲིད་རང་དབང་རང་བཙན་ཡོད་རྒྱུ་ཡི་ལུང་པ་ཅིག་ཡིན་ན། ག་འདྲས་ཤིག་ཡོང་གི་རེད་ལབ་རྒྱུ་དེ་ཡོད་པ་ནང་བཞིན་བྱས་ནས་ང་ཚོས་ཀྱི་བཙན་བྱོལ་ནང་ལ་སློབ་གྲྭ་དང་དགོན་སྡེ་ཁག་དང་ཉམས་ཞིབ་དང་འཛིན་མང་པོ་ཅིག་བྱས་དུས་སྐབས་སུ་ནི་འདི་ད་ལྟ་ཉེ་བའི་ཆ་ལ་ད་བདུན་ཕྲག་ཁ་ཤས་སྔོན་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གཞུང་གི་འགྲོ་བ་མིའི་ཐོབ་ཐང་སྐོར་ལ་བསྐྱར་ཞིབ་བྱེད་དུས་སྐབས་སུ་ལ་ལུང་པ་རྒྱལ་ཁབ་ཉི་ཤུ་རྩ་གཅིག་གཉིས་ཅིག་གིས་བོད་སྐོར་ལ་ལབ་ཡ་དེ་དུས་ཚོད་རྒྱུ་ཆ་ནས་འགྱུར་བ་འགྲོ་དུས་སྐབས་སུ་ལ་ནི་གོ་སྐབས་དེ་ཏག་ཏག་ཟིན་ཐུབ་ཡ་ཅིག་རེད་བསམ་གྱི་འདུག། ལགས་སོ་ཐུགས་རྗེ་ཆེ་གནང་བསྟན་འཛིན་ཆོས་སྐྱིད་ལགས་དེ་རིང་དུས་ཚོད་དབང་གིས་འདི་ནས་མཚམས་འཇོག་དགོས་བྱུང་སོང། དེ་རིང་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་རྒན་པ་བསྟན་འཛིན་ཆོས་སྐྱིད་ལགས་ཀྱིས་ད་ཉེ་ཆར་ཁོ་ཚོའི་ལྟ་ཞིབ་ཁང་དེའི་གི་ཅིག་རྒྱ་ནག་གཞུང་གི་བོད་མིའི་ནང་ལ་ད་འཕྲུལ་རིག་དང་བརྡ་འཕྲིན་བེད་སྤྱོད་བཏང་ནས་བོད་མིའི་ཐོག་ལ་སོ་ཉུལ་བྱེད་བཞིན་པའི་སྐོར་ལ་ང་མཉམ་དུ་གླེང་མོལ་བྱས་པ་ལ་ཐུགས་རྗེ་ཆེ།
དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན།